ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུའི་རབ་གནས་ཆུ་ཡོས་ལོའི་བོད་ཟླ་གསུམ་པའི་ཚེས་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་བཞི་རེས་གཟའ་ཟླ་བའི་སྔ་དྲོའི་ལས་རིམ་འདི་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་རྒྱང་བསྲིང་ཞུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དབྱིན་ཡུལ་དང་ནོར་ཝེ། Denmark། དང Germany བཅས་ཡུ་རོབ་ཁུལ་གྱི་རྒྱལ་ཁབ་བཞིའི་ནང་གི་འཚམས་གཟིགས་ཁག་ཁ་སང་ཕྱི་ཚེས་ཉི་ཤུ་གསུམ་ཉིན་དངོས་སུ་དབུ་འཛུགས་གནང་ཡོད་པ་དང། ཡང་ཉེ་དུས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་རྒྱ་ནག་དམར་པོའི་གཞུང་གིས་དྲ་རྒྱ་བརྒྱུད་ནས་གཞི་མེད་མཚན་སྨད་ཞུ་སྐབས་ལ་པོརྟ་ལེན་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་སྣེ་ཁྲིད་གནང་སྟེ་རེས་གཟའ་སྤེན་པའི་ཉིན་གྲོང་ཁྱེར་འདིའི་ནང་གི་བོད་མི་རྣམས་ཀྱིས་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་གནང་ཡོད་པ། སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་གཞིས་ཁོངས་ནང་ཡོད་པའི་ཧི་མ་ལའི་རི་རྒྱུད་ཀྱི་དགེ་བཙུན་སློབ་གཉེར་བ་རྣམས་ནས་ཉེ་ཆར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུ་མཁན་ཚོར་ཞི་བའི་ངོ་རྒོལ་གྱི་ལས་འགུལ་སྤེལ་བའི་སྐོར། གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་རྒྱ་གར་གྱི་རྒྱལ་ས་ལྡི་ལི་དང་ཉེ་འཁོར་ས་གནས་བོད་རིགས་དང་ལ་དྭགས་པའི་གཞོན་སྐྱེས་ཁག་ཅིག་ནས་རྒྱ་གར་གྱི NDTV བརྙན་འཕྲིན་ལས་ཁང་མདུན་ཐང་དུ་ཞི་བའི་ངོ་རྒོལ་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་གཡུ་སྒྲོན་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དབྱིན་ཡུལ་དང་ནོར་ཝེ། འདན་མག་དང་འཇར་མི་ནི་བཅས་ཡུ་རོབ་ཁུལ་གྱི་རྒྱལ་ཁབ་ཁག་བཞིའི་ནང་གི་འཚམས་གཟིགས་ཁག་ད་རིང་ཕྱི་ཚེས་ཉི་ཤུ་གསུམ་ཉིན་ནས་དངོས་སུ་དབུ་འཛུགས་གནང་འདུག། དེ་རིང་དབྱིན་ཡུལ་གྱི་རྒྱལ་ས་ལན་ཏོན་ན་བཅའ་བཞུགས་སྐུ་ཚབ་དོན་གཅོད་ཁང་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་སྲིད་སྐྱོང་མཆོག་གི་མཛད་རིམ་ཁག་མཁོ་སྤྲོད་གནང་གསལ་ལྟར་ན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡུ་རོབ་ཀྱི་ཡུལ་གྲུ་ཁག་ན་འཚམས་གཟིགས་སྐབས་སུ་རྒྱལ་ཁབ་ཁག་གི་གྲོས་ཚོགས་འཐུས་མི་རྣམས་དབུས་པའི་གཞུང་འབྲེལ་དཔོན་རིགས་ཁག་དང། བོད་དོན་རྒྱབ་སྐྱོར་བ། ཕྱི་འབྲེལ་གྱི་གནད་དོན་དང་འགྲོ་བ་མིའི་ཐོབ་ཐང་དང་འབྲེལ་ཡོད་དེ་བཞིན་ཆོས་དད་རང་དབང་དང་འབྲེལ་ཡོད་ཀྱི་དཔོན་རིགས་རྣམས་དང་མཇལ་འཕྲད་དེ་བཞིན་ས་གནས་བོད་མི་རྣམས་དང་མཇལ་འཕྲད་གནང་རྒྱུ་སོགས་ཀྱི་མཛད་རིམ་འདུག་ཐོག་མར་འདི་ཟླའི་ཚེས་ཉི་ཤུ་བཞི་ཉིན་སྲིད་སྐྱོང་མཆོག་གིས་མང་གཙོའི་གླེང་སྟེགས་ཞེས་པའི་ཐོག་བཀའ་སློབ་གནང་རྒྱུ་དང། དེའི་བརྗོད་གཞི་གཙོ་བོ་ནི་ལོ་བདུན་ཅུ་དོན་གཉིས་རིང་རྒྱ་ནག་གཞུང་གིས་བོད་ནང་མི་སེར་སྤེལ་ཡུལ་གྱི་བཙན་དབང་བྱེད་ལུགས་སྐོར་ཡིན་འདུག་ཡིན་ནའང་དབྱིན་ཡུལ་གྱི་གྲོས་ཚོགས་ཀྱི་འཐུས་མི་གྲགས་ཅན་མང་པོ་ལྷན་ཞུགས་གནང་འཆར་འདུག་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་དབྱིན་ཡུལ་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་འགོ་ཁྲིད་དང་ཡང་གྲོས་ཚོགས་ནང་གི་རྒྱལ་སྤྱིའི་ཆོས་དད་རང་དབང་ཚོགས་ཆུང་གིས་གོ་སྒྲིག་ཞུས་པའི་ལྷན་ཚོགས་ཐོག་གསུང་བཤད་གནང་རྒྱུ། དེ་ནས་ཕྱི་ཚེས་ཉི་ཤུ་དྲུག་ཉིན Westminster གཙུག་ལག་སློབ་གྲྭ་ཆེན་མོའི་ནང་དང་དེ་ནས་ཕྱི་ཚེས་ཉི་ཤུ་བརྒྱད་ཉིན Scotland གི Edinburgh དང Aberdeen གཙུག་ལག་སློབ་གྲྭ་ཆེན་མོའི་ནང་བཀའ་སློབ་གནང་རྒྱུ་དང། ཡང་ཕྱི་ཚེས་ཉི་ཤུ་བདུན་ཉིན་རྒྱལ་སྤྱིའི་གནད་དོན་མ་སེལ་བའི་བོད་ཅེས་པའི་བརྗོད་གཞིའི་ཐོག་ད་ལྟ་བོད་ལ་མིང་དོན་མཚུངས་པའི་རང་སྐྱོང་གི་གནས་བབ་ཡོང་ཐབས་ཆེད་འཐབ་རྩོད་གནང་བཞིན་པ་དང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་བཅས་པ་མི་ཉམས་རྒྱུན་འཛིན་དང་བདག་གཅེས་སྲུང་སྐྱོབ་གནང་བཞིན་པའི་མཛད་འཕྲིན་ཁག་གི་སྐོར Asia Scotland Institute ཞེས་པའི་གོ་སྒྲིག་ཞུས་པའི་ཐོག་བཀའ་སློབ་གནང་གཏན་འཁེལ་འདུག། ཡང་ཕྱི་ཟླ་ལྔ་པའི་ཚེས་གསུམ་ཉིན་ལྡན་མཱག་གི་གྲོང་ཁྱེར་ཁོ་པེན་ཧ་གྷན་ནང་གི་རྒྱལ་སྤྱིའི་ངོས་ཡངས་ཚོགས་པར་བཀའ་སློབ་གནང་རྒྱུ་སོགས་ཀྱི་མཛད་རིམ་འདུག་ཡང་སྲིད་སྐྱོང་མཆོག་གིས་གོང་ཞུས་ཡུལ་གྲུ་དེ་དག་ནང་གི་ནང་པའི་ཆོས་ཚོགས་ཁག་དང་མཇལ་འཕྲད་གནང་རྒྱུ་མ་ཟད་གསར་ལམ་ཁག་ལ་ཡང་བཀའ་མོལ་གནང་འཆར་འདུག་དེའི་རྗེས་སུ་ཕྱི་ཟླ་ལྔ་པའི་ཚེས་ལྔ་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་འཇར་མ་ནིར་ཕེབས་འཆར་ཡོད་པ། དབྱིན་ཡུལ་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གཤམ་ལ་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་བ་ཡིན། བོད་ནང་གི་དགེ་རྒན་ཞིག་གིས་ཉེ་ཆར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་ལ་ལོག་འགྲེལ་བྱས་པའི་བརྙན་ཐུང་དེ་རྒྱ་ནག་གཞུང་གིས་བེད་སྤྱོད་ལོག་པར་བཏང་སྟེ་བོད་ནང་བཏོན་ནས་ལོག་འགྲེལ་ཇི་ཙམ་བྱས་ཀྱང་ཁོང་ཚོར་རྒྱལ་བ་རིན་པོ་ཆེ་མཇལ་རྒྱུ་བྱུང་བའི་དགའ་ཚོར་བྱུང་བའི་སྐོར་གསུངས་པར་བརྟེན་ནས་རྒྱ་ནག་གཞུང་གིས་དགེ་རྒན་དེ་འཛིན་བཟུང་བྱས་ཡོད་པ་རེད་འདུག།

རྒྱ་ནག་གཞུང་གིས་བོད་ནང་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་པར་སོགས་མཇལ་རྒྱུ་མེད་པ་དང ྋགོང་ས་མཆོག་གི་སྐོར་གླེང་མི་ཆོག་པའི་ཁྱོན་ཡོངས་ནས་དམ་དྲག་ཆེན་པོ་བྱེད་བཞིན་ཡོད་ཀྱང་ཉེ་ཆར་རྒྱལ་སྤྱིའི་གསར་འགྱུར་དང་སྤྱི་ཚོགས་དྲ་ལམ་ཐོག་ཏུ་ཁྱབ་པའི ྋགོང་ས་མཆོག་གི་མཛད་འཕྲིན་ལ་ལོག་འགྲེལ་བྱེད་པའི་བརྙན་ཐུང་དེ་རྒྱ་ནག་གི་དར་སོ་ཆེ་བའི་ཝེ་པོ་སོགས་སྤྱི་ཚོགས་དྲ་ལམ་ཐོག་ལ་ཁྱབ་སྤེལ་ཤུགས་ཆེ་འགྲོ་བཞིན་ཡོད་པ་དང། རྒྱ་ནག་གི་དྲ་རྒྱ་ལྟ་ཀློག་བྱེད་མཁན་ཚོར་གོང་ས་མཆོག་ལ་མཚན་སྨད་ཞུ་རྒྱུའི་གོ་སྐབས་སྤྲད་ཡོད་པའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་གསུངས་ཡོད་པ་རེད། འོན་ཀྱང་དྲ་རྒྱ་ལྟ་ཀློག་བྱེད་མཁན་ཞིག་གིས་རྒྱ་ནག་གཞུང་གིས་གོང་ས་མཆོག་སྐུ་པར་བཀག་སྡོམ་བྱེད་བཞིན་ཡོད་ཀྱང་ཉེ་ཆར་ཁྱབ་སྤེལ་འགྲོ་བའི་གོང་ས་མཆོག་གི་བརྙན་ཐུང་དེའི་ཐོག་ནས་མཛད་འཕྲིན་ལ་བར་ཆད་མི་ཡོང་བའི་རེ་བ་ཞུ་རྒྱུ་དང་ཆབས་ཅིག་བོད་ནང་གི་བོད་མི་ཚོར་ལོ་མང་པོའི་རྗེས་ལ་གོང་ས་མཆོག་ཡུད་ཙམ་ཞིག་མཇལ་རྒྱུའི་གོ་སྐབས་བྱུང་བའི་སྐོར་བྲིས་ཡོད་པའི་གནས་ཚུལ་བཀོད་འདུག། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་རྒྱ་ནག་དམར་པོའི་གཞུང་གིས་གཞི་མེད་མཚན་སྨད་ཞུ་ཐབས་ལ Portland ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་སྣེ་ཁྲིད་གནང་སྟེ་རེས་གཟའ་སྤེན་པའི་ཉིན་གྲོང་ཁྱེར་དེའི་ནང་གི་བོད་མི་རྣམས་ཀྱིས་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་གནང་འདུག་དེ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་རྒྱ་ནག་དམར་པོའི་གཞུང་གིས་མཚན་སྨད་ཞུ་ཐབས་བྱེད་བཞིན་པར། འཛམ་གླིང་གི་ས་གནས་གང་སར་གནས་པའི་བོད་མི་རྣམས་ཀྱིས་ངོ་རྒོལ་རྔམ་སྟོན་གནང་དང་གནང་བཞིན་པ་ལྟར་ཁ་སང་གཟའ་སྤེན་པའི་ཉིན་ཨ་རིའི་ནུབ་བྱང་གྲོང་ཁྱེར Portland ནང་ལ་ཡང་གནང་འདུག་པས་ཐོག་མར Portland ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་ཀརྨ་ཚེ་རིང་ལགས་ཀྱིས་གསུངས་དོན།
ཨ་ནེ། ཁོང་ཚོ་དེ་རིང་ང་ཚོ་འདི་ལ་ཡར་འཛོམས་ཡག་དེ། ཨ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཡ་ཨ་ནི་ང་རང་ཚོ་གཅིག Portland དང Vancouver ས་གནས་ཀྱི་ཨ་ནི་ང་ཚོ་ག་དུས་ཡིན་ན་ཡ་ང་ཚོ་དུས་རྟག་ཏུ ྋགོང་ས་མཆོག་གི་བཀའ་བཞིན་སྒྲུབ་ཀྱི་ཡིན་ང་ཚོ ྋགོང་ས་མཆོག་ཆེ་ནི་ང་ཚོ་གི་མི་མང་གི་གཅིག་མི་ཡིན་པའི་ཆ་མི་གི་རིགས་ཡིན་པའི་ཆ་ནས་ང་ཚོ་གི

རྒྱ་ནག་གཞུང་གིས་བོད་ནང་གི་བོད་མི་རྣམས་ལ་སྡུག་སྦྱོང་མནར་གཅོད་བཏང་དང་གཏོང་བཞིན་པར་ངོ་རྒོལ་སྐྱོན་བརྗོད་བྱེད་དགོས་པ་ལས། དགུང་གྲངས་དགུ་བཅུ་ཟིན་ལ་ཉེ་བ་དང་འཛམ་གླིང་ཞི་བདེའི་དེད་དཔོན་གྱི་མཚོན་རྟགས་ཡིན་པ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་རྒྱ་ནག་དམར་པོའི་གཞུང་གི་མཚན་སྨད་ཞུ་ཐབས་ཀྱི་རྗེས་སུ་མི་རེ་ཟུང་དང་གསར་ལམ་རེ་ཟུང་གིས་འབྲངས་ནས་གནས་ཚུལ་ལོག་བཤད་བྱས་པ་དེར་བོད་མི་རྣམས་ཀྱི་སྙིང་ལ་རྨ་ཁ་ཆེན་པོ་བཟོས་སྐོར་སོགས་གསུངས་འདུག།

སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པར་ཤོག་ཅེས་པའི་སྨོན་ཚིག་སྒྲོག་པ་དང ྋགོང་ས་མཆོག་ལ་མཚན་སྨད་ཞུ་རྒྱུ་མཚམས་འཇོག་དགོས་པ། གསར་ལམ་ཁག་གིས་གནས་ཚུལ་དྲང་པོ་སྤེལ་དགོས་པ་སོགས་ཀྱི་འབོད་ཚིག་སྒྲོག་གནང་སྟེ་ངོ་རྒོལ་རྔམ་སྟོན་གནང་འདུག། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཕྱྭའི་ཆེད་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལ་ཡོད་པའི་ས་གནས་བོད་མི་རྣམས་རེས་གཟའ་ལྷག་པ་དང་ཕུར་བུའི་ཕྱི་དྲོར་འཛོམས་གནང་སྟེ།

སྨོན་ལམ་གསོག་སྒྲུབ་སོགས་གནང་འདུག། སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་བ་ཡིན། དེ་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནང་གི་རྒྱ་ནག་གཞུང་ཚབ་པ་ཟུར་པས་མ་འོངས་པའི་ལོ་གཉིས་ནང་ལ་ཨ་མི་རི་ཀ་དང་རྒྱ་ནག་བར་ལ་བསམ་ཡུལ་ལས་འདས་པའམ་ཆེས་ཉེན་ཚབས་ཆེ་བའི་དོན་རྐྱེན་འཕྲད་སྲིད་པའི་ཉེན་བརྡ་བཏང་ཡོད་པ་རེད་འདུག་དེ་ཡང་ཉིས་སྟོང་བཅུ་གསུམ་ནས་ཉིས་སྟོང་ཉི་ཤུ་རྩ་གཅིག་བར་དུ་དེ་ག་ཨ་མི་རི་ཀའི་རྒྱལ་སའི་ནང་གི་རྒྱ་ནག་གཞུང་ཚབ་པ་བྱེད་མྱོང་མཁན། Cui Tiankai། ཡིས་ཁོང་གིས་འདས་ཟིན་པའི་ལོ་ངོ་དེ་དག་ནང་རྒྱ་ནག་གཞུང་ཚབ་པའི་ལས་ཀ་བྱེད་པའི་རིང་རྟོག་ཞིབ་བྱས་པ་བརྒྱུད་ཨ་མི་རི་ཀའི་མི་མང་ཁྲོད་དུ་རྒྱ་ནག་ཐོག་ལ་བསམ་ཚུལ་འཁྱེར་སྟངས་ཧ་ཅང་གི་ཇེ་སྡུག་ཏུ་འགྲོ་རྒྱུ་ཡིན་པ་དང་ཨ་མི་རི་ཀའི་གཞུང་གིས་རྒྱ་ནག་ཐོག་ལ་འཛིན་པའི་སྲིད་བྱུས་དེ་ལྡོག་ཕྱོགས་འགྱུར་བ་འགྲོ་རྒྱུ་ཡིན་པ་དེ་དག་གིས་ཨ་མི་རི་ཀ་དང་རྒྱ་ནག་བར་ལ་ད་དུང་ལོ་ངོ་འགའ་ཤས་རིང་མུ་མཐུད་ནས་འབྲེལ་བ་ཧ་ཅང་གི་ཇེ་སྡུག་ཏུ་གནས་རྒྱུ་ཡིན་པའི་སྔོན་དཔག་བྱས་ཡོད་པ་རེད། དེ་ནི་རྒྱ་ནག་གཞུང་གི་རྒྱབ་སྐྱོར་ལྡན་པའི་གྲོང་ཁྱེར་ཧྲང་ཧའེ་ནང་འཚོགས་པའི་ཕྱི་འབྲེལ་གྱི་ལྷན་ཚོགས་ཟེར་བའི་ཐོག་ལ་ཚའེ་ཐེན་ཁའེ་མཉམ་ཞུགས་བྱས་ཏེ་འབྱུང་འགྱུར་གྱི་ཨ་མི་རི་ཀའི་ཉིས་སྟོང་ཉི་ཤུ་རྩ་བཞིའི་སྲིད་འཛིན་འོས་བསྡུའི་གྲུབ་འབྲས་ཇི་ལྟར་འབྱུང་མིན་ལ་མ་ལྟོས་པར་ཨ་མི་རི་ཀའི་གཞུང་གིས་རྒྱ་ནག་ཐོག་ལ་འཛིན་པའི་སྲིད་བྱུས་གལ་ཆེ་གང་ཡང་འགྱུར་བ་འགྲོ་རྒྱུ་མིན་པ་ང་ཚོས་མཐོང་གི་ཡོད་པ་དང།

རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་བོད་མིའི་གཞིས་ཆགས་ནང་དུ་ཡོད་པའི་ཧི་མ་ལ་ཡའི་རི་རྒྱུད་ཀྱི་དགེ་འདུན་པ་དང་བཙུན་མ་སློབ་གཉེར་བ་གནང་མཁན་ཚོས་ཉེ་ཆར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུ་མཁན་ཚོར་ཞི་བའི་ངོ་རྒོལ་ལས་འགུལ་སྤེལ་ཡོད་པའི་སྐོར་པད་མ་དངོས་གྲུབ་ལགས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན།
མོན་གྷོ་འདོད་རྒུ་གླིང་གཞིས་ཁོངས་ཀྱི་ནང་ཡོད་པའི་ཧི་མ་ལ་ཡའི་རི་རྒྱུད་ཀྱི་དགེ་བཙུན་རྣམ་པའི་གོ་སྒྲིག་འོག་ཉེ་ཆར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུས་མཁན་ཚོར་ཞི་བའི་ངོ་རྒོལ་གྱི་ལས་འགུལ་སྤེལ་གནང་ཡོད་པ་རེད་འདུག། ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་གཞིས་ཁོངས་ཀྱི་ནང་ཡོད་པའི་དགོན་སྡེ་ཁག་ཏུ་སློབ་གཉེར་གནང་བཞིན་པའི་ཧི་མཱ་ལའི་རི་རྒྱུད་ཀྱི་དགེ་བཙུན་རྣམ་པའི་གོ་སྒྲིག་འོག་གཞིས་ཆགས་དེའི་དགོན་སྡེ་ཁག་ཏུ་སློབ་གཉེར་གནང་བཞིན་པའི་ལ་དྭགས་དང་ལ་ཧོལ་སྤི་ཏི་དང་གར་ཞ་དང་ཀི་ནོར། དེ་བཞིན་མོན་རྟ་དབང་སོགས་ཧི་མ་ལའི་རི་རྒྱུད་ཀྱི་མི་རིགས་དང། གཞན་ཡང་འདོད་རྒུ་གླིང་ཁུལ་གྱི་སེར་སྐྱ་མི་མང་བཅས་ཁྱོན་མི་གྲངས་སུམ་སྟོང་ཡས་མས་ཤིག་མཉམ་ཞུགས་ཀྱིས་ལས་འགུལ་བ་རྣམས་ཀྱི་ཕྱག་ཏུ་གོང་ས་མཆོག་གི་སྐུ་པར་དང། བོད་ཀྱི་རྒྱལ་དར་བསྣམས་ཤིང་ཞལ་ནས་གོང་ས་མཆོག་སྐུ་ཚེ་ཁྲི་ལོར་བརྟན་པ་དང། ཉེ་ཆར་རྒྱ་ནག་གཞུང་གི་བཀོད་བྱུས་འོག་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་འབྲེལ་བའི་བརྙན་ཐུང་བཅོས་སྒྲིག་བྱས་པ་དེ། རྒྱལ་སྤྱི་དང་རྒྱ་གར་གསར་འགྱུར་བརྒྱུད་ལམ་ཁག་གི་ནང་བརྟག་དཔྱད་ཞིབ་འཇུག་མ་བྱས་པར། བདེན་པ་མེད་པའི་གནས་ཚུལ་བརྒྱུད་སྤེལ་བྱེད་པར་ངོ་རྒོལ་དང་སྦྲགས། མགོན་པོ་གང་ཉིད་ལ་གཞི་མེད་བསྙོན་འཛུགས་བྱེད་པར་དགོངས་སེལ་ཞུ་དགོས་པའི་ཞི་བའི་སྐད་འབོད་ཀྱི་ལས་འགུལ་སྤེལ་གནང་ཡོད་པ་རེད་འདུག་དེའི་སྐོར་ལས་འགུལ་གོ་སྒྲིག་གནང་མཁན་ཁོངས་སུ་ཡོད་པ་གར་ཞ་ནས་ཡིན་པ། ད་ལྟ་འབྲས་སྤུངས་སྒོ་མང་གྲྭ་ཚང་གི་མངའ་རིས་ཁང་ཚན་གྱི་དགེ་བཤེས་སྐལ་བཟང་ཤེས་རབ་ལགས་ཀྱིས་ངོ་སྤྲོད་གནང་དོན་ལ། ཨ་ནེ་ང་ཚོས་མཐའ་གཅིག་ཏུ་ཨ་ནི་ཕར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་རྒྱབ་སྐྱོར་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དེ་ནས་ང་ཚོ་ག་འདྲ་ཞིག་ཡིན་མིན་དེ་ཚང་མས་མཁྱེན་གསལ་རེད་འཛམ་བུ་གླིང་ཡོངས་ཀྱི་ཨ་ནི་ཕར་གཅིག་དངོས་གནས་དྲང་གནས་ཀྱི་བླ་མ་ཚད་ལྡན་ཧ་ལས་པ་ཞིག་འདུག་ཟེར་རྩིས་ཡོད་རེད་ཨ་ནི་གཅིག་འགྲེལ་བརྗོད་བརྒྱབ་པ་ཡིན་ནའི་བརྒྱབ་མ་ཐུབ་པ་དེ་འདྲས་ཞིག་ཡོད་རེད་འདི་སོང་ཙང་ཨ་ནི་དེ་ལ་ཨ་ནི་མཚན་སྨད་ཞུས་ཡོང་འདུག་ག་ལ། ནི་གཅིག་ང་ཚོས་རྗེས་འཇུག་པ་ཚོས་ནི་གཅིག་གིས་ནི་བློ་མ་བདེ་བ་དང་སེམས་ལ་གཅིག་དཔེ་ཡི་དཀའ་ངལ་ཆེན་པོ་ཞུ་བཞིན་ཡོང་ནས་ནི་འདུག་སེ་བྱས་ཡོང་འདུག་ག་ལ་དེ་རིང་ང་ཚོས་འདུག་སེ་ལས་འགུལ་གྱི་ངོས་ནས་ནི་ཕར་ང་རང་ཚོ་སོ་སོའི་དཀའ་ངལ་དེ་མར་མངོན་ཐུབ་ཡ་ཞིག་མི་འདུག་ཟེར་ཨ་ནི་འདུག་སེ་བྱེད་ཡ་བྱུང་སོང་ཞུ་ཡ་ཡིན། ལས་འགུལ་དེའི་ནང་ཚོགས་ཞུགས་བོད་མི་མང་སྤྱི་འཐུས་ཨ་ཀྲུག་ཚེ་བརྟན་ལགས་དང་དེ་བཞིན་འདོད་རྒུ་གླིང་ས་གནས་འགོ་འཛིན་དང། གྲོས་ཚོགས་ཀྱི་ཚོགས་གཞོན་གྱིས་གཙོས་པའི་ས་གནས་ཀྱི་ལས་སྣེ་རྣམ་པ་དང་གཞན་ཡང་རྒྱ་གར་བ་ཁག་ཅིག་མཉམ་ཞུགས་གནང་འདུག་པའི་ནང་ལོགས་ནས། རྒྱ་གར VHP ལས་འགུལ་ཚོགས་པའི་ལས་འགུལ་བ་མོ་ཧོན་དཱས་ལགས་ཀྱིས་གསུངས་དོན་ལ།
ཇོ་དཱ་ལའི་བླ་མ་རྗེ་ནི་ཨབ་ན་བྷག་ཏུ་ཀོ་ཨེ་སཱ་ལ་ག་ཡ་ཨི་སི་ཀ། ཁོང་གིས་གསུང་ཡ་ལ་ཕ་མ་ཚོས་རང་གི་བུ་ཕྲུག་ལ་བྱམས་བརྩེ་སྐྱོང་བའི་རྣམ་འགྱུར་བསྟན་པ་ནང་བཞིན། གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་གང་ཉིད་ཀྱི་སློབ་མ་ཕྲུ་གུ་དེར་བྱམས་བརྩེའི་རྣམ་འགྱུར་བསྟན་པ་དེར། བརྒྱུད་ལམ་ཁག་ནས་ལོག་འགྲེལ་བྱས་པར་བརྟེན་ང་ཚོ་བློ་ཕམ་ཚད་མེད་བྱུང་ཞིང། བརྒྱུད་ལམ་ཁག་ནས་རང་སྐྱོན་ངོས་ལེན་གྱིས་དགོངས་སེལ་ཞུ་དགོས་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག་ཡང་མོན་རྟ་དབང་ནས་ཡིན་པ་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་གི་ནང་སློབ་གཉེར་གནང་བཞིན་པ། དགེ་འདུན་པ་དཀོན་མཆོག་ཚེ་རིང་ལགས་ཀྱིས་གསུངས་དོན་ལ་ཉེ་ཆར་བརྒྱུད་ལམ་ཁག་ནས་གོང་ས་མཆོག་ལ་མཚན་སྨད་ཞུ་བའི་གནས་ཚུལ་སྤེལ་བར་ང་ཚོས་མཐའ་གཅིག་ཏུ་ངོ་རྒོལ་དང་སྦྲགས། གཙོ་བོ་འཛམ་གླིང་ནང་བདེན་པར་རྒྱབ་སྐྱོར་ཡོད་པ་མཚོན་བྱེད་དུ། ང་ཚོའི་ལས་འགུལ་སྤེལ་བ་ཞིག་ཡིན་ཞེས་གསུངས་གནང་བྱུང། ང་ཚོ་དེ་ཧི་མ་ལའི་སློབ་གྲོགས་གཅིག་པོ་མ་ཡིན་པ། ཅེས་ནང་པ་སྤྱི་ཡོངས་དང་འཛམ་གླིང་ཡུལ་ལུང་ཨ་ནི་གང་སར་ཁྱབ་བསྡད་པའི་གི་ཨ་ནི་ཅིག་དད་པ་ལ་ཡ་ཨ་ནི་ག་རེ་ཟེར་དགོས་རེད་བདེན་པ་ལ་ཡ་རྒྱབ་སྐྱོར་ཡོད་དེ་ཨོ་འདི་ཆ་ཚང་གི་ད་ཅིག་ངོ་རྒོལ་མཚོན་ཡས་ཀྱི་ཆེད་དུ་ང་ཚོ་ད་ཅིག་དེ་རིང་ང་ཚོ་ངོ་རྒོལ་ཞུ་དགོས་ཡས་ཀྱི་ད་ཞི་བའི་གོམ་བགྲོད་བཏོན་དགོས་ཡས་ཀྱི་རྒྱུ་མཚན་དེ་ཨ་དེ་ནས་ཅིག་ཆགས་བསྡད་པའི་ཞུ་ཡས་ཡིན།
དེ་ནང་བཞིན་མོན་གྷོ་བཙུན་དགོན་བྱང་ཆུབ་ཆོས་གླིང་གི་བཙུན་མ་སྤི་ཏི་ནས་ཡིན་པ་རིག་འཛིན་བུ་ཁྲིད་ལགས་ཀྱིས་གསུངས་དོན་ལ། བྷི་ཨོ་ཨབ་ལོག་མི་ཏེ་བྷ་ལི། ཨབ་ན།
ཇོ་གྷི་ལད་ཨ་རབ་ལ་ག་ཡེ་ཐ། ཨ་མ་རི། ཁོང་གིས་གསུངས་དོན་ལ་གསར་འགྱུར་བརྒྱུད་ལམ་ཁག་ནས་ང་ཚོའི་བླ་མ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གཞི་མེད་བསྙོན་འཛུགས་བྱེད་པ་དེ། མཚམས་འཇོག་གིས་མགོན་པོ་གང་ཉིད་ལ་དགོངས་སེལ་ཞུ་དགོས་པའི་རེ་སྐུལ་གནང་གི་འདུག།
ངའི་མིང་ལ་ངག་དབང་འཕྲིན་ལས་ཡིན་ང་ད་ལྟ། དགའ་ལྡན་ཤར་རྩེ་ཐོས་བསམ་ནོར་གླིང་གྲྭ་ཚང་ལ་ཡར། སློབ་གཉེར་གནང་དང་གནང་བཞིན་པ་ཡིན་ཨ་ནི་ང་རང། ཧི་མ་ལའི་རི་རྒྱུད་སྤི་ཏི་ཁུལ་ནས་ཡིན། ཨ་ནི་དེ་རིང་ང་རང་ཚོ་དེ་ལ་ཡར། ཞི་བའི་ངོ་རྒོལ་ཡོད་དོ་ལས་འགུལ་ཞིག་སྤེལ་ཡོད་རེད། འདི་སྤེལ་ཡས་རྒྱུ་མཚན་དེ་ག་རེ་རེད་ཅེས་ཞུ་བ་ཡིན་ན་རྣམ་པ་ཚོ་ཆ་ཚང་གི་མཁྱེན་གསལ་རེད་ཅེས་བཏང་ནས། ད་དེའི་ཁ་སང་གསར་ལམ། གསར་འགྱུར། བརྒྱུད་ལམ་ཁག་ནས། རྒྱལ་བ་རིན་པོ་ཆེ་ལ། མཚན་སྨད་ཞུ་ཡ་དང། ལྟད་མོ་འཁྲབ་སྟོན་པ་སུ་ལ་ནི་ག་ལ་འོར་ད་སེ་ལི་བི་རེ་ཏིས་ཁོང་ཚོ་གིས་ཁོང་ཚོ་རིགས། གཅིག་གིས་ཨ་ནི་རྒྱལ་བ་རིན་པོ་ཆེ་ལ་ཡ། མཚན་སྨད། ཞུས་པ་འདི་ལ་མཐའ་གཅིག་ཏུ་དགག་པ་ཡོད་ཅེས་ཅེས་ཞུས་པ་ཡིན། ཨ་ནི། ཁོ་རང་ཚོ་གིས་ད་ལྟ་དེ། རྒྱལ་བ་སྐྱབས་མགོན་རིན་པོ་ཆེ་གིས། ཨ་ནི་ག་ཞུ་དགོས་རེད་ད་ལྟ་དེ། སྐྱབས་མགོན་རིན་པོ་ཆེ་ལ་ཡ་མཚན་སྨད་ཞུས་པ་འདི་ལ། ཨ་ནི། དགོངས་དག་ཐུགས་བདེན་ཞུ་དགོས་ཡོད་ཅེས་ནི་ཞུས་པ་ཡིན། དེ་མིན་དེ་ཚེས་ཉི་ཤུ་རྩ་གཅིག་ཉིན་རྒྱ་གར་ལྷོ་ནུབ་ཀྱི་གྲོང་ཁྱེར་མུམ་བྷེ་ས་གནས་རྒྱ་གར་བོད་ཀྱི་གྲོགས་པོ་ཚོགས་པ་དང། མུམ་བྷེ་བོད་མི་ཚོང་པ་དང་རྒྱ་གར་སྲུང་སྐྱོབ་ལས་འགུལ་ཚོགས་པ་དང། གཞན་ཡང་མོན་གྷོ་དང་བྷ་རོ་ཌ་ས་གནས་བོད་ཀྱི་གཞོན་ནུ་དང། དེ་བཞིན་མོན་གྷོ་དང་བྷན་དྷ་ར་བཅས་ཀྱི་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་བཅས་བོད་མི་དང་རྒྱ་གར་བ་ཚོགས་སྡེ་ཁག་ཐུན་མོང་གི་གོ་སྒྲིག་འོག་ས་གནས་ཁག་དེ་དག་གི་ཚོགས་མིས་གཙོས་པའི་བོད་མི་དང་རྒྱ་གར་བ་བཞི་བརྒྱ་བརྒལ་བ་ཞིག་མུམ་བྷེ་གྲོང་ཁྱེར་གྱི་ས་གནས་འདྲ་མིན་ཁག་ཏུ་འཆར་འགོད་ཀྱིས་ཉེ་ཆར་གསར་འགྱུར་བརྒྱུད་ལམ་ཁག་དང་སྤྱི་ཚོགས་དྲ་ལམ་ཁག་གི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུས་པར་ངོ་རྒོལ་དང་སྦྲགས་གོང་ས་མཆོག་ལ་གཞི་མེད་བསྙོན་འཛུགས་བྱེད་མཁན་ཚོས་མགོན་པོ་གང་ཉིད་ལ་དགོངས་སེལ་ཞུ་དགོས་པ་སོགས་ཀྱི་ཞི་བའི་སྐད་འབོད་དང་གསར་འགོད་གསལ་བསྒྲགས་ཀྱི་ལས་འགུལ་སྤེལ་གནང་ཡོད་པ་རེད་འདུག་གོང་ཞུས་གནས་ཚུལ་དེ་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་པད་མ་དངོས་གྲུབ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་རྒྱ་གར་གྱི་རྒྱལ་ས་ལྡི་ལི་དང་ཉེ་འཁོར་ས་གནས་ཀྱི་བོད་རིགས་དང་ལ་དྭགས་པའི་གཞོན་སྐྱེས་ཁག་ཅིག་ནས་རྒྱ་གར་གྱི་བརྙན་འཕྲིན་ལས་ཁང NDTV མདུན་ཐང་དུ་ཞི་བའི་ངོ་རྒོལ་གནང་བའི་སྐོར་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ལྡི་ལི་དང་ཉེ་འཁོར་ས་གནས་ཀྱི་བོད་མི་དང་ལ་དྭགས་པའི་གཞོན་སྐྱེས་ཁག་ཅིག་ནས་རྒྱ་གར NDTV གསར་ཁང་གི་མདུན་ཐང་དུ་ཞི་བའི་ངོ་རྒོལ་སྤེལ་བ། རྒྱ་གར་གྱི་གསར་ཁང་ཨེན་ཏི་ཏི་ཝི་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐོར་རྫུན་གཏམ་ཐོག་མ་སྤེལ་བར་ངོ་རྒོལ་དུ་དེ་རིང་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་རྩ་གསུམ་ཉིན་རྒྱ་གར་རྒྱལ་ས་ལྡི་ལི་ས་གནས་སུ་བོད་མི་དང་ལ་དྭགས་པའི་གཞོན་སྐྱེས་ཁག་ཅིག་གིས་གསར་ཁང་འདི་ཉིད་ནས་མགོན་པོ་མཆོག་ལ་དགོངས་དག་ཞུ་དགོས་ཡོད་ཞེས་ངོ་རྒོལ་གྱི་ལས་འགུལ་ཞིག་སྤེལ་སོང། ལས་འགུལ་མཉམ་ཞུགས་བྱེད་མཁན་ཀུན་བཟང་བསྟན་འཛིན་ལགས་ཀྱིས་ལས་འགུལ་སྤེལ་བའི་འདུན་པ་གཙོ་བོར། མི་ཁ་ཤས་ཅིག་འདིར་ཡོང་རྗེས་ཨ་ནི་ཅིག་ཨེན་ཏི་ཏི་ཝི་ལ་ཤུགས་རྐྱེན་སྤྲོད་ཐུག་རེད་དེ་ང་ཚོས་བསམ་གྱི་མེད། ང་ཚོ་གིས་ད་ལྟ་དེ་ལ་སླེབས་པའི་དམིགས་ཡུལ་ར་འདི་ག་རེ་རེད་ལབ་པ་ཡིན་ན། དང་པོ་དེ་ལ་ནི NDTV གིས་གོང་ས་མཆོག་ལ་ཡ་དགོངས་དག་ཞུ་དགོས་ཡོད། གཉིས་པ་དེ་ལ་ད་ལྟ Edited Clip ཅེས་པ་ཁོང་ཚོ་གིས་བླུགས་ཡོད་འདི་མར་ལེན་དགོས་ཡོད། གསུམ་པ་དེ་ལ་ནི་དངོས་ཡོད་གནས་ཚུལ་ག་རེ་བྱུང་ཡོད་རེད་འདི་ཡར་ང་ཚོ་གི་ག་ལ་ཁོ་རང་ཚོ་དྲ་རྒྱའི་སྒང་ལ་བཞག་རོགས་བྱེད་ཟེར་དེ་ང་ཚོ་གི་འདི་འབོད་སྐུལ་རང་ཡིན་ཁོང་ཚོ NDTV ཡང་ཁོང་ཚོའི་དམིགས་བསལ་རེ་བ་དེར། ཁྱད་པར་དམིགས་བསལ་བཟོ་ཐུབ་ཀྱི་ཡོད་མེད་འདི་ང་ཚོས་བཤད་ཐུབ་མ་རེད་པ་ཡིན་པ་ཡིན་ན་ཡང་ང་ཚོས་ལས་འགན་བྱེད་དགོས་ཡ་འདི་གལ་ཆེན་པོ་དཔེ་མཐོང་གི་འདུག་ར། ད་ད་ཆར་ད་ལྟ་བར་དུ physically ཡ་ག་ལ་འོར་ཅིག་ཨན་ཏི་ཏི་བི་ལ་ངོ་རྒོལ་མང་པོ་ཅིག་བྱས་ཡོད་རེད་དེ་ལས་ཡིན་པ་ནི་ད་རེས་དེ་ལ་ང་ཚོ་གི་དྲ་རྒྱའི་ཐོག་ནས་ངོ་རྒོལ་བྱེད་ཀྱི་ཡོད་རེད་ད་འདི་གསར་པ་འདྲ་པོ་ཅིག་རེད་བསམ་གི་འདུག། དེ་ཡང་ལས་འགུལ་ས་གནས་དེར་དངོས་སུ་གཞོན་སྐྱེས་ཁྱོན་བཅོ་ལྔ་འཛོམས་ཡོད་པའི་ཐོག་བོད་མི་གཞན་བཅོ་ལྔ་ཡིས་ལས་འགུལ་དེ་དྲ་རྒྱ Instagram ཐོག་ཐད་གཏོང་མཉམ་མཐུད་བྱས་པ་དེ་ཡི་བརྒྱུད་གཟིགས་མོ་བ་ཚོར་ཨན་ཏི་ཏི་བི་གསར་ཁང་ནས་དགོངས་སེལ་ཞུ་དགོས་པའི་ཁ་པར་དང་གློག་འཕྲིན་བཏང་དགོས་པའི་སྐུལ་མ་བཏོན་སོང་དེ་བཞིན་མི་ཚང་མ་ལ་རང་གི་སྤྱི་ཚོགས་དྲ་རྒྱའི་སྟེང་ཧེཤ་ཏེག་ཨན་ཏི་ཏི་བི Apologize to Dalai Lama ཞེས་འདྲ་པར་བླུག་དགོས་པའི་སྐུལ་མ་བཏོན་སོང།

ཤུགས་རྒྱག་པ་ནང་བཞིན་གྱི་ད་ལྟ་ཉེས་འདོགས་པ་ལ་ཡོད་རེད་བ། ཉེས་འདོགས་པ་ཚང་མ་ང་ཚོ་ལ་ལྟ་རྒྱབ་རྩ་བཀྲིས་ནས་ལས་འགུལ་འདི་ཡག་པོ་འགྲུབ་སོང་བསམ་གྱི་འདུག་ནས་བུ་ཆུང་ལ་ད་ལྟ་གཞོན་སྐྱེས་མང་པོ་ཅིག་དམིགས་བསལ་གྱི་སླད་ཆེད་དེ་ལ་ནས་ད་ལྟ་མ་སྐུལ་དང་བླངས་རེད་ཚང་མ་ལ་སོ་སོ་སུ་གང་ཞིག་གིས་མགོ་མ་ཁྲིད་འོང་ནས་དང་བླངས་ལས་རྒྱོ་བྱེད་དང་ངས་ནུས་པ་གཞན་མེད་ཅིག་ལ་བརྩི། ལས་འགུལ་དེ་གཞན་དང་མི་འདྲ་བའི་འགན་འཁུར་གནང་མཁན་ཚོགས་པ་དང་སྒེར་དམིགས་བསལ་ཞིག་མེད་པར་ལྡི་ལི་དང་ས་གནས་གཡས་གཡོན་གྱི་གཞོན་སྐྱེས་ལས་ཀ་བྱེད་མཁན་དང་མཐོ་སློབ་འགྲོ་མཁན་ཁག་ཅིག་མཉམ་འཛོམས་དང་དུ་བླངས་ནས་སྤེལ་བ་ཞིག་རེད་འདུག།

དེ་ཡང་ནིའུ་ཡོག་ནས་འདི་གའི་གསར་འགོད་པ་ཇོ་ལེབ་ཆེན་འཕེལ་ལགས་ཀྱིས་བཏང་པའི་གནས་ཚུལ་ནང་བོད་མི་དང་ཧི་མ་ལ་ཡའི་ནང་པའི་དད་ལྡན་པ་དང་འཛམ་གླིང་སྤྱི་ཡོངས་ནས་ཉེ་ཆར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་ལས་མཚན་ཤས་བཟོ་བའི་བརྙན་ཐུང་གསར་འགྱུར་དང་སྤྱི་ཚོགས་དྲ་ལམ་ཐོག་ཏུ་ཁྱབ་སྤེལ་བྱས་པའི་ཐད་ངོ་རྒོལ་བྱེད་བཞིན་ཡོད་པ་ལྟར་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་གཉིས་རེས་གཟའ་སྤེན་པའི་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་གི་རྒྱ་ནག་གཞུང་ཚབ་ཁང་གི་མདུན་དུ་ས་གནས་བོད་ཀྱི་གཞོན་ནུ་ཚོགས་པས་གོ་སྒྲིག་གནང་སྟེ་ངོ་རྒོལ་གོམ་བགྲོད་ཀྱི་ཞི་བའི་ལས་འགུལ་གཞི་རྒྱ་ཆེན་པོ་ཞིག་སྤེལ་ཡོད་པ་རེད། ངོ་རྒོལ་འབོད་ཚིག་ནང་རྒྱ་ནག་དམར་པོའི་གཞུང་གི་བསམ་སྦྱོར་ངན་པའི་བྱ་སྤྱོད་མཚམས་འཇོག་བྱ་དགོས་པ་དང་གསར་འགྱུར་བརྒྱུད་ལམ་གྱིས་གནས་ཚུལ་རྒྱུས་ལོན་བྱེད་དགོས་པ། གནས་ཚུལ་ནོར་འཁྲུལ་ཁྱབ་བསྒྲགས་བྱེད་པ་རྣམས་དག་བཅོས་བྱ་དགོས་པའི་འབོད་ཚིག་སྒྲོག་ཡོད་ཅིང། སྐབས་དེའི་ལས་འགུལ་གོ་སྒྲིག་གནང་མཁན་ས་གནས་བོད་ཀྱི་གཞོན་ནུ་ཚོགས་པའི་ཚོགས་གཙོ་བསྟན་འཛིན་རྣམ་རྒྱལ་ལགས་ཀྱིས་འགྲེལ་བརྗོད་གནང་དོན་ལ། འོ་རེད་བྱ་རྒྱུ་གཙོ་བོ་དེ་དེ་ཡོང་གི་རེད་ད་རེས་ང་ཚོས་རྒྱ་ནག་གཞུང་གིས་གཙོས་པའི་གི་རྒྱལ་བ་རིན་པོ་ཆེ་ལ་དོན་མེད་སྐྱོན་འཛུགས་བྱས་པ་དེ་རེད་བ།

ད་དྲང་བདེན་མ་ཤོར་བ་དེ་ད་ལན་ང་ཚོ་གིས་རྒྱལ་བ་རིན་པོ་ཆེ་ང་ཚོ་རྩ་བའི་བླ་མ་དེ་ལ་དེ་དོན་མེད་སྐྱོན་འཛུགས་དེ་ང་ཚོ་གིས་ཐག་གཅོད་དུས་ངོ་རྒོལ་ཡོད་རེད་ཞུ་བའི་གི་ང་ཚོ་གིས་དགོས་དོན་གཙོ་བོ་དེ་སྤྱི་བཏང་ནི་ང་ཚོ་གིས་ནིའུ་ཡོག་འགྲོ་བ་ན་ས་གནས་དཔེ་ཆེན་པོ་རེད་ནིའུ་ཡོག་འགྲོ་བ་གསུངས་པ་ན་ང་ཚོ་གིས་རྒྱ་ནག་གཞུང་ཚབ་ཆེ་བས་རེད་དེ་ཡིན་དང་དུ་ཐད་ཀའི་ང་ཚོ་གིས་རྒྱ་ནག་གཞུང་ཚབ་ལ་ང་ཚོ་གིས་གི་གེ་མེད་ངོ་རྒོལ་བྱེད་དེ་ང་ཚོ་སྐྱོན་ཡོན་བཙུགས་ས་ཨང་མང་དེ་ང་ལ་རྒྱ་ནག་གཞུང་ཚབ་རེད་ཞུ་བའི། དེ་བཞིན་ལས་འགུལ་དེའི་ནང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་དང་བོད་དོན་ལས་འགུལ་བ་དང་རྩོམ་པ་པོ་བསྟན་འཛིན་བརྩོན་འགྲུས་ལགས། ལ་དྭགས་པའི་སྐུ་ཚབ་བུ་མོ་བསྟན་འཛིན་སོགས་ཀྱིས་མང་ཚོགས་འདུ་འཛོམས་ཐོག་ལ་གོང་ས་མཆོག་ནི་བོད་མི་དང་ནང་པའི་རྗེས་འཇུག་པ་ཁོ་ནའི་དབུ་ཁྲིད་ཙམ་མ་ཡིན་པར་འཛམ་གླིང་སྤྱི་ཡོངས་ཀྱི་ཞི་བདེའི་སྡེ་དཔོན་ཞིག་ཡིན་པས་ད་རེས་གསར་འགྱུར་བརྒྱུད་ལམ་ཁག་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་ལ་ལོག་འགྲེལ་བྱས་པ་རྣམས་དག་བཅོས་བྱ་དགོས་པ་དང་རྒྱ་ནག་གཞུང་གི་བསམ་ངན་གྱི་བཀོད་བྱུས་འོག་ལ་འཛམ་གླིང་མང་ཚོགས་མགོ་འཁོར་རྒྱུ་མེད་པ་སོགས་ཨིན་སྐད་ཐོག་ནས་གཏམ་བཤད་གནང་ཡོད། རེད་འདུག་དེ་བཞིན་བྱང་ཨ་མི་རི་ཀའི་བོད་མི་མང་སྤྱི་འཐུས་རྣམ་གཉིས་ཀྱང་ཕེབས་ཏེ་གཏམ་བཤད་གནང་ཡོད་པ་དང་བོད་རིགས་གཙོ་བོར་གྱུར་བའི་ལ་དྭགས་པ་སོགས་མི་རིགས་གཞན་ཁག་ཅིག་ཀྱང་མཉམ་ཞུགས་བྱས་ཏེ། རྒྱ་ནག་གཞུང་ཚབ་མདུན་དུ་ངོ་རྒོལ་གཏམ་བཤད་དང་དེ་རྗེས་ཡུལ་སྐོར་འདུ་འཛོམས་ས་གནས་སུ་ངོ་རྒོལ་སྐད་འབོད་དང་གོམ་བགྲོད་བྱས་ཤིང་ད་རེས་ཀྱི་ཞི་བའི་ལས་འགུལ་གྱི་ཁྲོད་དུ་བྱིས་པ་སོགས་ཁྲིད་ནས་བོད་མི་མང་པོ་འདུ་འཛོམས་གནང་ཡོད་པ་རེད་འདུག། ཡང་རྒྱ་ནག་གཞུང་གིས་ལྷོ་ཀོ་རི་ཡའི་སྲིད་འཛིན་གྱིས་ཐའེ་ཝན་སྐོར་ནོར་འཁྲུལ་ཅན་གྱི་འགྲེལ་བརྗོད་གནང་ལུགས་ལྷོ་ཀོ་རི་ཡའི་གཞུང་ཚབ་ལ་གཞུང་འབྲེལ་སྒོ་ནས་སྐྱོན་བརྗོད་བྱས་འདུག་དེ་ཡང་རོའི་ཏེར་གསར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་དོན་ལྟར་ན་ལྷོ་ཀོ་རི་ཡའི་སྲིད་འཛིན་ཡོང་སུག་ཡོལ་མཆོག་གིས་ཐའེ་ཝན་གྱི་མཚོ་ཁའི་མཐའ་འཁོར་ལ་ཞེད་སྣང་དངངས་འཚབ་ཇེ་ཆེར་འགྲོ་བཞིན་པ་དེ་ནི་ད་ལྟའི་གནས་བབ་དྲག་ཤུགས་ཐོག་ནས་འགྱུར་བ་གཏོང་ཐབས་བྱས་པའི་རྐྱེན་གྱིས་བྱུང་ལུགས་གསུངས་པ་དང་འགྱུར་བ་གཏོང་ཐབས་དེ་འདྲར་ཁོང་གིས་ངོ་རྒོལ་གནང་གི་ཡོད་པ་དང་ཐའེ་ཝན་གྱི་གནད་དོན་དེ་ནི་རྒྱ་ནག་དང་ཐའེ་ཝན་གཉིས་བར་གྱི་གནད་དོན་ཙམ་ཞིག་མ་ཡིན་པར། དེ་ནི་བྱང་ཀོ་རི་ཡའི་གནད་དོན་དང་མཚུངས་པར་རྒྱལ་སྤྱིའི་གནད་དོན་ཞིག་ཡིན་ལུགས་གསུངས་པ་དེ་ནི་ནོར་འཁྲུལ་ཅན་གྱི་འགྲེལ་བཤད་ཞིག་ཡིན་ལུགས་བཤད་ནས་རྒྱ་ནག་གི་ཕྱི་སྲིད་བློན་ཆེན་གཞོན་པ Sun Weidong གིས་གཞུང་འབྲེལ་སྒོ་ནས་ལྷོ་ཀོ་རི་ཡའི་གཞུང་ཚབ་ལ་ཞུ་གཏུག་བྱས་འདུག་རྒྱ་ནག་གི་ཕྱི་སྲིད་ལས་ཁང་གིས་བསྒྲགས་གཏམ་ཞིག་སྤེལ་བའི་ནང་ལྷོ་ཀོ་རི་ཡའི་འགོ་ཁྲིད་ཀྱིས་རྒྱ་ནག་གཅིག་གི་རྩ་དོན་མ་གླེང་བར་ཐའེ་ཝན་གྱི་གནད་དོན་ནི་ཀོ་རི་ཡའི་ཕྱེད་གླིང་གི་གནད་དོན་དང་གཅིག་མཚུངས་ཡིན་པར་འགྲེལ་བཤད་རྒྱག་པ་དེར་ངོས་ལེན་རྩ་བ་ནས་བྱ་ཐབས་མེད་པ་ཞིག་ཡིན་ལུགས་རྒྱ་ནག་གི་ཕྱི་སྲིད་བློན་ཆེན་གཞོན་པ་སུན་གྱིས་འགྲེལ་བརྗོད་བྱས་པ་ལུང་འདྲེན་བྱས་འདུག་ལ། ལྷོ་བྱང་ཀོ་རི་ཡ་གཉིས་ནི་མཉམ་འབྲེལ་རྒྱལ་ཚོགས་ནང་མཉམ་ཞུགས་བྱས་པའི་རང་དབང་ཅན་གྱི་རྒྱལ་ཁབ་གཉིས་ཡིན་པ་དང། ཀོ་རི་ཡའི་ཕྱེད་གླིང་གི་གནད་དོན་དང་ཐའེ་ཝན་གྱི་གནད་དོན་གཉིས་ནི་ཆགས་བབ་སོགས་གང་ཅིའི་ཐད་ནས་ཁྱད་པར་ཆེན་པོ་ཡོད་སྟབས་དེ་གཉིས་བསྡུར་ཐབས་མེད་པ་ཞིག་ཡིན་ཚུལ་བཤད་འདུག། རྒྱ་ནག་གཞུང་གིས་རང་སྲིད་རང་གིས་སྐྱོང་བཞིན་པའི་ཐའེ་ཝན་དེ་བཞིན་རྒྱ་ནག་གི་ས་ཁོངས་ཡིན་ཚུལ་དང་རྒྱ་ནག་དང་འབྲེལ་བ་ཡོད་པའི་རྒྱལ་ཁབ་ཁག་གིས་ལངས་ཕྱོགས་དེ་ངེས་པར་དུ་ལག་ལེན་བསྟར་དགོས་ཚུལ་ཟེར་གྱི་ཡོད་པ་དེར་ཐའེ་ཝན་གྱིས་ཁས་ལེན་རྩ་བ་ནས་བྱེད་ཀྱི་མེད་པ་རེད། རྒྱ་ནག་སྐུ་ཚབ་ནས་ཡུཀ་རེན་བདག་དབང་སྐོར་གྱི་གནས་ཚུལ་བཤད་པའི་རྗེས France དང་དེ་སྔའི་ཨུ་རུ་སུ་སྤྱི་མཐུན་རྒྱལ་ཁབ་ཀྱི་མངའ་འོག Baltic རྒྱལ་ཁབ་རྣམས་ཀྱིས་གནད་དོན་དེས་རྙོག་དྲ་ཞིག་བཟོ་སྲིད་པའི་སེམས་ཁྲལ་བཟོས་ཡོད་པ་རེད།

France བརྙན་འཕྲིན་ལས་ཁང་བཅར་འདྲི་དང་ལེན་བྱས་པ་ཞིག་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་གཅིག་རེས་གཟའ་པ་སངས་ཉིན་རྒྱང་བསྲིངས་བྱས་པའི་ནང། Crimea ནི་ལོ་རྒྱུས་ཀྱི་ཐོག་ནས་ར་ཤི་ཡའི་ཆ་ཤས་ཡིན་པ་དང་དེ་སྔའི་ཨུ་རུ་སུའི་སྤྱི་མཐུན་རྒྱལ་ཁབ་ཀྱི་དབུ་ཁྲིད Nikita Khrushchev ཀྱིས་ཡུཀ་རེན་ལ་སྤྲད་པ་ཞིག་ཡིན་ལུགས་དང་དེ་སྔའི་ཨུ་རུ་སུ་སྤྱི་མཐུན་རྒྱལ་ཁབ་མངའ་འོག་གི་རྒྱལ་ཁབ་རྣམས་ལ་རྒྱལ་སྤྱིའི་ཁྲིམས་ནང་དངོས་ཡོད་ཀྱི་གནས་བབ་མེད་པ་ནི་རྒྱལ་ཁབ་དེ་དག་ལ་ཁོ་ཚོའི་བདག་དབང་གི་གནས་བབ་ངོས་ལེན་བྱེད་པར་རྒྱལ་སྤྱིའི་མོས་མཐུན་མེད་པ་རེད་ཟེར་བཤད་ཡོད་པ་རེད། དེར་བརྟེན་རེས་གཟའ་ཉི་མའི་ཉིན་ཧྥ་རན་སི་གཞུང་གིས་རྒྱ་ནག་གཞུང་ཚབ་པའི་སྐད་ཆ་དེར་ལན་འདེབས་གནང་བའི་ནང་རྒྱ་ནག་གཞུང་ཚབ་པའི་སྐད་ཆ་དེས་ཤུགས་རྐྱེན་ཕོག་པའི་མཐུན་ཕྱོགས་རྒྱལ་ཁབ་ཚང་མར་གདུང་སེམས་མཉམ་སྐྱེད་ཡོད་པ་དང་རྒྱལ་ཁབ་དེ་དག་གིས་ལོ་ངོ་བཅུ་ཕྲག་མང་པོ་བཙན་གནོན་མྱངས་པའི་རྗེས་ལ་ཁོ་ཚོའི་རང་དབང་རང་བཙན་བྱུང་བ་ཞིག་རེད་ཅེས་གསུངས་ཡོད་ལ་ཧྥ་རན་སི་ཕྱི་སྲིད་ལས་ཁང་མགྲིན་ཚབ་པས་དམིགས་བསལ་ཡུཀ་རེན་ནི་རྒྱ་ནག་གཙོས་པའི་རྒྱལ་སྤྱིའི་སྤྱི་ཚོགས་ཧྲིལ་པོས་ཆིག་སྟོང་དགུ་བརྒྱ་བཅུ་གོ་གཅིག་ལོར་ཁི་རི་མི་ཡ་སོགས་བལ་ཏིག་རྒྱལ་ཁབ་རྣམས་ས་མཚམས་ཁོངས་སུ་རྒྱལ་སྤྱིའི་ཐོག་ནས་ངོས་འཛིན་གནང་ཡོད་པ་རེད་རྒྱ་ནག་གཞུང་གིས་སྐད་ཆ་དེ་དག་གིས་རྒྱལ་ཁབ་དེ་དག་གི་གནས་བབ་ཐོག་ལ་དག་སེལ་བྱ་དགོས་པའི་སྐོར་གསུངས་ཡོད་པ་རེད། དེ་སྔའི་ཨུ་རུ་སུའི་སྤྱི་མཐུན་རྒྱལ་ཁབ་མངའ་འོག་ཏུ་གནས་མྱོང་བའི་བལ་ཏིག་རྒྱལ་ཁབ་གསུམ་པོས་ཧྥ་རན་སི་གཞུང་གིས་རྒྱ་ནག་གཞུང་ཚབ་པའི་སྐད་ཆར་དགག་ལན་གནང་བ་ལྟར་གཅིག་མཚུངས་ཀྱི་དགག་ལན་སྤེལ་ཡོད་པ་དང་དེར་བརྟེན་རོའི་ཏེར་གསར་འགྱུར་ལས་ཁང་གིས་རྒྱ་ནག་ཕྱི་སྲིད་ལས་ཁང་ལ་གནད་དོན་དེའི་ཐད་སྐད་ཆ་དྲིས་ཀྱང་ད་ལྟའི་ཆར་ལན་འདེབས་བྱས་མེད་པ་རེད་འདུག། ཡང་ཧྥི་ལི་པིན་སི་དང་རྒྱ་ནག་གཉིས་བར་མཚོ་ཐོག་དཀའ་གནད་དང་འབྲེལ་ཡོད་ཀྱི་གནད་དོན་ཁག་སེལ་ཐབས་སུ་འབྲེལ་ལམ་མང་བ་གསར་འཛུགས་བྱ་རྒྱུར་མོས་མཐུན་བྱུང་འདུག་དེ་ཡང་རོའི་ཊར་གསར་ལས་ཁང་གིས་ཕྱི་ཚེས་ཉི་ཤུ་གཉིས་ཉིན་གནས་ཚུལ་སྤེལ་དོན་ལྟར་ན། ཧྥི་ལི་པིན་སི་སྲིད་འཛིན Ferdinand Marcos གཞོན་པ་མཆོག་གིས་རེས་གཟའ་སྤེན་པའི་ཉིན་ཡུལ་དེའི་ནང་ལྟ་སྐོར་ལ་འབྱོར་བའི་རྒྱ་ནག་གི་ཕྱི་སྲིད་དྲུང་ཆེ་ཆིང་ཁང་དང་མཇལ་འཕྲད་གནང་སྐབས་ལྷོ་རྒྱ་ནག་རྒྱ་མཚོའི་གནད་དོན་སོགས་ཀྱི་ཐོག་བསམ་ཚུལ་མ་མཐུན་པ་ཡོད་པ་དེ་དག་སེལ་ཐབས་བྱ་རྒྱུའི་མོས་མཐུན་བྱུང་འདུག་ཡང་ཧྥི་ལི་ཕིན་སི་སྲིད་འཛིན་མཆོག་གིས་ཡུལ་དེའི་ལྷོ་ཕྱོགས་རྒྱ་མཚོའི་ནང་རྒྱ་ནག་དང་ཧྥི་ལི་ཕིན་སི་གཉིས་ཀ་འབྲེལ་བ་ཡོད་པའི་དོན་རྐྱེན་ག་འདྲ་ཞིག་བྱུང་ཡང་དེ་དག་འཕྲལ་དུ་སེལ་ཐབས་སུ་འབྲེལ་བ་བྱ་རྒྱུའི་ཐབས་ལམ་མང་བ་གསར་འཛུགས་བྱ་རྒྱུར་ཡང་མོས་མཐུན་བྱུང་ལུགས་ཧྥི་ལི་ཕིན་སི་སྲིད་འཛིན་མཆོག་གིས་བསྒྲགས་གཏམ་ཞིག་སྤེལ་བའི་ནང་བཀོད་གནང་འདུག། ཡང་སྲིད་འཛིན་མར་ཀོས་མཆོག་གིས་ད་རེས་རྒྱ་ནག་གི་ཕྱི་སྲིད་དྲུང་ཆེ་ཆིང་གང་ཡུལ་དེའི་ནང་འབྱོར་སྟབས་ཁྱིམ་མཚེས་རྒྱལ་ཁབ་གཉིས་བར་མ་མཐུན་པའི་གནད་དོན་ཁག་གི་སྐོར་སྐད་ཆ་ཤོད་རྒྱུ་དང་འབྲེལ་ལམ་བཟང་དུ་གཏོང་རྒྱུའི་སླད་དུ་མུ་མཐུད་ནས་ལས་ཀ་བྱ་རྒྱུར་ཕན་ཐོགས་བྱུང་ལུགས་ཀྱང་གསུངས་འདུག་རྒྱ་ནག་གི་ཕྱི་སྲིད་དྲུང་ཆེ་ཆིང་གང་དང་ཧྥི་ལི་ཕིན་སིའི་ཕྱི་སྲིད་དྲུང་ཆེ་ཨེ་རིག། མཱན་ལོ་གཉིས་མཇལ་འཕྲད་སྐབས་སུ། འཐབ་ཇུས་དང་མངའ་ཁུལ་འདིའི་གནད་དོན་ཁག་གི་སྐོར་བཀའ་བསྡུར་གནང་འདུག་པས་སྐབས་དེར་རྒྱ་ནག་ངོས་ནས་ཡུལ་གྲུ་གཉིས་བར་སྲོལ་རྒྱུན་གྱི་མཛའ་གྲོགས་གནས་རྒྱུ་དང་མ་མཐུན་པའི་གནད་དོན་ཁག་སེལ་ཐབས་སུ་མུ་མཐུད་ནས་མཉམ་ལས་བྱས་པ་ཡིན་ན། འཛམ་གླིང་སྤྱི་དང་ཡང་སྒོས་མངའ་ཁུལ་འདིའི་ཞི་བདེ་དང་བརྟན་ལྷིང་ཡར་རྒྱས་གོང་འཕེལ་ལ་ཕན་ཐོགས་ཡོད་པ་བརྗོད་འདུག།

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་གཞོན་སྐྱེས་དང་ཤེས་ཡོན་ཞེས་པའི་ལེ་ཚན་ནང་བོད་ཀྱི་སྐད་ཡིག་ཞབས་ཞུ་ཁང་གི་ཚོགས་གཙོ་ཟུར་པ་ཐུབ་བསྟན་རབ་བརྟན་ལགས་ཀྱི་ལྷན་དུ་བོད་རིགས་གཞོན་སྐྱེས་རྣམས་ཀྱིས་བོད་ཀྱི་སྐད་ཡིག་ལ་ཐུགས་སྣང་དགོས་པའི་གནད་དོན་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་རོགས་གནང། བཀྲ་ཤིས་བདེ་ལེགས་ང་རྡོ་རྗེ་དགྲ་འདུལ་ཡིན། ཉེ་ལམ་ཕྱི་ཚེས་བཅུ་གསུམ་ཉིན་མོ་ལ་ད་ལྟ་ད་གཅིག་རྒྱལ་སྤྱིའི་ཐོག་སྙན་གྲགས་ཆེན་པོ་ཡོད་མཁན་གྱི་གཅིག་བླ་མ་བཟོད་པ་རིན་པོ་ཆེ་དམ་པ་ཁོང་ཉིད་དགོངས་པ་རྫོགས་པའི་ཡིད་སྐྱོ་བའི་གནས་ཚུལ་དེ་བྱུང་ཡོད་རེད། ཨ་ནི་དེ་དང་འབྲེལ་བའི་གི་ཐོག་ལ

རེད། ད་ནི་ད་མང་པོ་ཞིག་གིས་སེམས་པ་ན་ཞི་བྱས་བྱས། སྐྱབས་རྗེ་བླ་མ་བཟོད་པ་རིན་པོ་ཆེ་ཨ་ནི་ཁ་སང་ཕྱི་ཚེས་བཅུ་གསུམ་ཉིན་མོ་གི་ད་སྔ་དྲོ་ཕྱག་ཚོད་དགུ་དང་ཕྱེད་ཀ་ཐོག་ཙམ་ལ་དགུ་དང་ཕྱེད་ཀ་ཡས་མས་ཤིག་ལ་དེ་ནས་དེ་ཀོ་པན་བལ་ཡུལ་ཀོ་པན་དགོན་པ་དང་གཟིམ་ཤག་ནང་ལོགས་ལ་འདུག་ཟིན་ད་འདུག་ཟིན་ད་ཞིང་ལ་གཤེགས་དང་འདུག་ཟིན་ཕལ་དུ་ད་དེ་ནས་ཡིད་སྐྱོ་བའི་གནས་ཚུལ་ཞིག་འདུག་ཟིན་བྱུང་བ་རེད་ཨ་ནི་དེ་ནས་ད་འདུག་ཟིན་ད།

ཅིག་སྒྲོལ་མ་ཙིཏྟ་མ་ཎི་ཀྱི་ཐོག་ནས་དུས་གསུམ་ལྟར་འདོན་ཆོག་བྱེད་ཡ་དང། དེར་ཅིག་བདེ་མཆོག་གི་བདག་འཇུག་དུས་ཚོད་ལེན་ཐུབ་ལེན་ཡ་དང། ཨ་ནི་གྲྭ་དམངས་ཐོག་ནས་དྲང་ངེས་དུས་ཚོད་མང་ཀློག་ཐུབ་ན་ཡག་པོ་འདུག་གསུངས་ནས་བཀའ་ཕབ་པ་ནང་བཞིན་བྱས་བྱས། དེ་ནས་དགོན་པ་གྲྭ་ཚང་ང་ཚོ་སྟེང་འོག་གཉིས་ཡོད་རེད་བཙུན་མ་དགོན་པ་དང་ང་ཚོ་གྲྭ་པ་དགོན་པ་བྱས། གཉིས་ཆར་གྱི་དགེ་འདུན་པ་རུག་རུག་བྱས་བྱེད་ཐུབ་ན་འདུག་གསུངས་ནས་ང་ཚོ།

ཕྱི་རྒྱལ་ཁག་དང་ག་ས་ག་ལ་ས་ཐག་ས་ཐག་རིང་པོ་ག་ས་ག་ལ་དང་སློབ་མ་མང་པོ་བཞུགས་བཞིན་ཡོད་རེད། ཨ་ནི་ཁོང་རྣམ་ཚོ་ཚང་མ་ད་ད་ད་སྐུ་སྐུ་ཕུང་ལམ་སང་འདུག་ཟེར་ནས་མཇལ་དེ་འདྲ་རག་གི་མ་རེད་པས། ད་དེ་མ་འོངས་པར་ཁོང་རྣམ་ཚོ་ལ་ག་ལེ་ག་ལེ་མཇལ་ཐུབ་པ་ད་དེ་འདྲའི་གི་གི་ད་དགོས་པ་རྒྱུ་མཚན་མང་པོ་ཡོད་ཡིན་ཙང་སྐུ་གདུང་དམར་གདུང་བཞག་ཐུབ་ན་ཡག་པོ་ཡོད་རེད་ཟེར་ནས་ད་དེ་འདྲའི་བཀའ་སློབ་ལམ་སྟོན་ཕེབས་པ་ནང་བཞིན་བྱས་བྱས། ད་ད་ཨ་ནི་གཅིག་སྐུ་ཕུང་སྐོར་དེ་ཨའོ་དེ་དེ་འདྲ་བྱས་རེད་བཞག་སེ་ཞུ་ཡ་ཡིན་ལགས། ལགས་སོ་བླ་མ་བཟོད་པ་རིན་པོ་ཆེ་དམ་པ་ཁོང་གི་ཁོང་ད་ལྟ་ཅི་དགུང་གྲངས་དྲུག་ཅུ་རེ་དགུ་ཙམ་རེད་འདུག་བདུན་ཅུ་ཡར་ཟིན་མི་འདུག་ད་ལྟ་འདི་དགོངས་པ་རྫོགས་འགྲོ་ཡ་འདི་ཅི་ཐོབ་བྱ་དགོས་བྱ་འདྲ་པོ་ཅི་རེད་པས་ཡང་ཅི་སྔོན་ལ་སྙུང་གཞི་ཡོད་པའི་གི་དེ་འདྲའི་གི་གནས་སྟངས་འདྲ་པོ་ཅི་རེད། ལགས་སོ་ད་སྐྱབས་རྗེ་རིན་པོ་ཆེ་གི་དགུང་ལོ་བྱས་པ་ཡིན་པས་ན་དྲུག་ཅུ་ད་བརྒལ་ཚར་བ་རེད་ད། བརྒལ་ནས་ད་ལོ། ཁ་སང་ལོ་ལ December། སྤྱི་ཟླ་བཅུ་གཉིས་ཀྱི་ཏ་རིག་གསུམ་ལ་ང་ཚོ་དགུང་ལོ་བདུན་ཅུ་དོན་བདུན་གྱི་འཁྲུངས་སྐར་སྲུང་བརྩི་བྱས་པ་རེད། བདུན་ཅུ་ག་ཚོད་གང་ལ་དགོངས་པ་ཞུ། བདུན་ཅུ་དོན་བདུན་ནས་རེད། བདུན་ཅུ་དོན་བདུན་ལགས་སོ་ལགས་སོ། ནས་ཨོ་ཐོག་ནས་ད་ལྟ་བདུན་ཅུ་དོན་བརྒྱད་ལ་འདུག་སེ་ཕེབས་བཞིན་པ་འདུག་སེ་ཆགས་བསྡད་ཡོད་རེད།

སྤྱི་དང། གཅིག་རྒྱ་མཚོའི་མཐའ་ནས་མི་ཀྲར་ཕལ་ཆེར་སུམ་སྟོང་བདུན་བརྒྱ་ལྷག་ཙམ་གྱི་ཡ་ས་མཐོ་བོ་གང་ལ་འདུག་སེ་ཅིག་ཆགས་བསྡད་ཡོད་རེད། ཡིན་ནའི་ད་མི་ཚང་མས་ཁྱེད་ཀྱི་བསམ་པ་ལ་དེ་འདྲའི་ཅིག་དམིགས་བསལ་སྐྱེ་ཡོད་མ་རེད་ག་རེ་ཟེར་ན། སྐྱབས་རྗེ་རིན་པོ་ཆེ་དེ་སྔ་ལའུ་དོ་དང་ཤར་ཁུམ་བུ་དང་དེ་ཚོ་གི་ས་མཐོ་བོ་ལ་ཕེབས་ཀྱི་ཡོད་ཙང། དེ་འདྲས་རང་ཆགས་ཀྱི་རེད་བསམ་ས་ལ་དེ་འདྲས་དེ་བྱུང་ཡོད་མ་རེད་ཡིན་ནའི་ད་རྐྱེན་ཏོག་ཙམ་སོ་ར་འགྲོ་བྱེད། དང་པོ་དེ་ལྟར་ལ་ཐུག་གི་གི། རྐྱེན་འགྲོ་བྱེད་དེ་འདྲས་ཅིག་བྱུང་བ་འདྲ་དབུགས་མ་བདེ་བ་འགྲོ་བྱེད་དེ་འདྲས་ཅིག་ཆགས་བྱེད། ཨ་ནི་ཨོ་ད་དེ་འདྲས་ཅིག་བྱུང་བྱས་ཨ་ནི་མར་ཕྱིར་མར་ལོག་ཕེབས་ཚར་བའི་ཞོར་ལ། ཨ་ནི་ཨོ་ད་དེ་དོན་རྐྱེན་དེ་འདུག་སེ་བྱུང་སོང་བསམ་དུ་ཞུ་ཡ་ཡིན་ན། ལགས་སོ་དགོངས་པ་གཤེགས་ས་དེ་ཀོ་པན་དགོན་པ་རང་ལ་རང་ཞིག་རེད་པ་ལགས།

ཨ་ནི་མ་འོངས་པའི་གི་ད་ཅི་ཡང་སྲིད་རེད། ད་ལྟ་འདི་རྒྱུན་སྐྱོང་དེ་བླ་མ་བཟོད་པ་རིན་པོ་ཆེ་ཁོང་རང་གི་ཅི་ཅི་ཕྱག་ལས་དེ་ཚོ་གི་རྒྱུན་སྐྱོང་གི་གནང་སྟངས་གི་ཐོག་ལ་དེ་ག་འདྲའི་འདྲ་པོ་ཅི་ཡོང་གི་ཡོད་རེད་ད། རེད་རེད། ལགས་སོ་ཨ་ད་ལྟ་དེ་རེད། སྐྱབས་རྗེ་བཟོད་པ་རིན་པོ་ཆེ་གི་ད་ཆོས་ཚོགས་ད་ཕལ་ཆེར་བདུན་ཅུ་རྒྱལ་ཁབ་སུམ་ཅུ་སུམ་ཅུ་སོ་དྲུག་རེད་རྒྱལ་ཁབ་སུམ་ཅུ་སོ་དྲུག་ནང་ལོགས་ལ་ད་འཛམ་གླིང་ཡུལ་གྲུ་ག་ས་ག་ལ་ད་རྒྱལ་ཁབ་སུམ་ཅུ་སོ་དྲུག་ད་དེ་ནང་ལ་ཆོས་ཚོགས་ཆ་ཚང་བསྡོམས་ནས་ད་བརྒྱ་དང་དྲུག་ཅུ་ད་ཆོས་ཚོགས་དང་སྤྱི་ཚོགས་ཞབས་ཞུ་གི་གི་ད་དེ་འདྲའི

དེ་འདྲ་ཞིག་རེད་དྲན་གྱི་འདུག་ལགས་སོ། ལགས་སོ། ད་ལྟ་ཅི་ལྟར་སྒྲིག་འཛུགས་དང་ལྡན་པ་ཨ་ནི་ད་ལྟ་ཅི་ཚང་མ་ཅི་ཧྲ་ཐག་ཐག་ཅིག་ཆགས་ཀྱི་ཡོད་ས་རེད་གནས་ཚུལ་ག་རེ་བྱུང་པ་ཡིན་ནའི་དེ་རྒྱུན་འཁྱོངས་ཡོང་ཡས་ཀྱི་ཐོག་ལ་ཅིག་བཀའ་མོལ་གནང་པ་ནང་བཞིན་བྱས། རིན་པོ་ད་ལྟ་དེ་བླ་མ་བཟོད་པ་རིན་པོ་ཆེ་དམ་པ་ཁོང་གི་སྐུ་ཚེ་གི་ལོ་རྒྱུས་དང་འབྲེལ་ཡོད་ཐོག་ལ་ཅིག་ཅིག་བཀའ་མོལ་ཅིག་གནང་རོགས་བྱེད་དང་དཔེར་ན་བླ་མ་བཟོད་པ་རིན་པོ་ཆེ་དམ་པ་ཁོང་ནི་ག་པར་ལ་འཁྲུངས་པ་རེད་ཨ་ནི་ཅི། སློབ་ཡོན་གནང་ས་རེད་དེ་འདྲའི་ཐོག་ནས་ཅིག་ང་ཚོ་ཉན་མཁན་ཚོ་ལ་ཐོག་མ། ཀྱི་སྐུ་འཁྲུངས་པའི་ཕ་ཡུལ་དང་འབྲེལ་བའི་གི་ཐོག་ལ་དེ་འདྲའི་ནི་མ་ཅིག་ངོ་སྤྲོད་ཅིག་གནང་རོགས་བྱེད་དང། ལགས་སོ་ལགས་སོ། ད་སྐྱབས་རྗེ་བཟོད་པ་རིན་པོ་ཆེ་བྱས་ན་ང་ཚོ་ད་བལ་ཡུལ་ཤར་ཁུམ་བུ་དང་ཐང་སྨད་ཟེར་བའི་ལུང་པ་ཆུང་ཆུང་ཅིག་ཡོད་རེད་ཐང་སྨད་ལ་དུས་སྐུ་འཁྲུངས་ས་དེ་གཙོ་བོ་དེ་རེད། ཨ་ནེ་ཕལ་ཆེར་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དྲུག་ལོ་ལ་དུས་སྐུ་འཁྲུངས་པ་ཡོད་ས་ཡོད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དྲུག་ལོ་ལ་དུས་སྐུ་གྲོངས། ཨ་ནེ་དེ་ནས་ད་སློབ་གཉེར་ཟེར་ན་ད་དེའི་སྐབས་ལ་ད་ང་ཚོ་སྤྱི་དང་དེ་ཡི་གེ་བྲིས་ལོ། ང་ཚོ་བོད་ཡིག་ཐོག་ནས་ཡི་གེ་འབྲི་ཀློག་སྦྱང་ཡས་དང་དེ་ཚོ་རིགས་དང་དེ་ཚོ་དེ་ཨ་ནེ་སྐྱབས་རྗེ་བཟོད་པ་རིན་པོ་ཆེ་གི་ཨ་ཁུ་ཅིག་ཡོད་ལ་ཁོ་རང་ཡར་གྲྭ་པ། བཟོ་འདྲ་པོ་ཅིག་དང་གྲྭ་པ་དང་སྔགས་པ་བཟོ་འདྲ་པོ་ཅིག་བ་དང་དེ་འདྲས་ཅིག་ཡོད་དེ། ཁོ་རང་དང་འདྲ་འདུག་ཟེར་ནས་འབྲི་ཀློག་དེ་ཚོ་སྦྱངས་ཨ་ནི་དེ་འདྲས་བྱས་པ་རེད། ཨ་ནི་ཕྱིས་སུ་ད་ལྟ་ཅིག་དེ་ནས་ཅིག་སློབ་གཉེར་དང་ཅིག་སློབ་གཉེར་ཤུགས་ཆེ་རྒྱག་ཡས་ཀྱི་དེ་ཕྱིས་སུ་ཨ་ནི་བོད་ལ་ཕར་ཅིག་གྲོ་མོ་དགོན་པ་ཕག་རི་ཕྱོགས་ལ་ཨ་ནི་གྲོ་མོ་དགོན་པ་ལ་འདུག་ཟེར་ནས་ཕེབས་པ་རེད་ཨ་ནི་དེ་བར་སློབ་གཉེར་གཙོ་བོ་དེ་ཕ་གི། སྟོད་སྟོད་མངའ་རིས་རེད་པས་གྲོ་མོ་དགོན་པ་ག་ལ་ཡ་དེ་ག་པར་རེད་བོད་ནང་ནས། ལ། དེ་ཕག་རི་ཞུ་གི་འདུག་ད་ལྟ། བོད་སྟོད་སྟོད་མངའ་རིས་ཀྱི་ཁུལ་གྱི་ད་ཕག་རི་ལབ་ཀྱི་འདུག་ལ། ལགས་སོ་ལགས་སོ། ཕག་རི་ནང་ཨ་ནི། ད་ང་ཚོ་ད་མཇལ་མྱོང་ཡོད་མ་རེད་ད་དེ་ལས་ཀྱི།

མ་སྐྱེས། ཐོག་མ་དེ་བླ་མ་ཐུབ་བསྟན་བཞི། སྐྱབས་རྗེ་བླ་མ་ཐུབ་བསྟན་ཡེ་ཤེས་མཆོག། ཁོང་དང་མཇལ་འཕྲད་གཙོ་བོ་དེ་དང་ཐོག་ཁོང་དང་སྦག་ས་ཆོས་སྒར་ལ་ཐུག་སོང་བྱུང་ཞག་ཨ་ནེ། ད་སྐྱབས་རྗེ་བླ་མ་བཟོད་པ་རིན་པོ་ཆེ་མ་གཞི་ད་དཔེ་ཁྲིད་དང་དེ་ཚོ་ད་ང་ཚོ་ད་ད་སྐྱབས་རྗེ་གླིང་རིན་པོ་ཆེ་དང་ཨ་ནེ་ཁྲི་བྱང་རིན་པོ་ཆེ་ཁོང་རྣམ་ཚོ་དང་ཨ་ནེ། དེ་ང་ཚོ་ཁེ་ཁ་ས་སེར་བྱེས་ཀྱི་མཁན་ཟུར་དབང་ཕྱུག་དང་ད་ཁོང་རྣམ་ཚོ་ཁྲིས་ལ་ཕེབས་ཀྱི་ཡོད་ན་ཡང། ཡང་ད་བླ་མ་གཙོ་བོ་བློས་གཏད་ས་ས་ན་མེད་དུ་གྲོས་བྱེད་ས

ཨ་ནེ། བླ་མ་ཐུབ་བསྟན་ཡེ་ཤེས་དང་ཁོང་རྣམ་གཉིས་དང། ཨོ་ད་ད་བླ་སློབ་ཅིག་གི་གཙོ་བོ་དེ་ནི་ཞེས་བྱ། ཨ་ནེ་ད་དེའི་ཕྱིས་སུ་ཙམ་ལ། དེ་ནས་ཕལ་ཆེར། དྲུག་ཅུ་རེ་དགུ་ལོ་ལ། དྲུག་ཅུ་རེ་ལོ་ཐོ་བྱ་ལོ་འཁེལ་ཡོད་ཟེར། དེའི་ལོ་ཐོ་བྱ་ལོ་སྐབས་དེ་ལ་ཅི་དང། གཅིག། བལ་ཡུལ་མཆོད་རྟེན་བྱས། བྱ་ལོ་ལོ་ལ་བལ་ཡུལ་མཆོད་རྟེན་མཇལ་ལ་རྒྱུ་དེ་ནི། ཅིག་བཤད་སྲོལ་ཅིག་ཡོད་ཡིན་ཙང་དེ་དང་འབྲེལ་ནས་གཅིག་བྱས་ན་དེ་དང་འབྲེལ་ན་ཡིན་པ་འདྲ། གང་ལྟར་ཀྱང། དྲུག་ཅུ་རེ་དགུ་ལོ་ལ་བྱ་ས་བྱ། དེ་ཨ་བ་དེ་བྱ་ལོ་ལ་དེ་ཡར་དེ་བལ་ཡུལ་ལ་འགྲོ་ཟེར་ནས་ཕེབས་ཨ་ནི་ཁོ་རང་གཉིས་ཆ་ཡར་དེ་བལ་ཡུལ་ལ་ཕེབས་ཨ་བལ་ཡུལ་མཆོད་རྟེན་མཇལ། ཨ་ནི་དེ་ནས། ད་དེའི་སྐབས་ལ་ཁོ་རང་ཁོ་རང་གི་སློབ་མ་ཁ་ཤས་བྱས་ཡོད་རེད། ཨ་ནི་དེ་ནས་ཕ་ཅིག་ཤར་ཁུམ་བུ་ལ་ཡང་བསྐྱར་རིན་པོ་ཆེ་རང་གི་ཕ་ཡུལ་ལ་ཕ་སྔ་མ་གི་གི་ད་ཏི་ཨོ་ད་ད་གེ་ཏི་ཅིག་ཞོའི་དེ་ག་སོ་ན་རིན་པོ་ཆེ་དེ་ཆུང་དུ་ནས་ཨ་ནི་ཅིག་ད་སྐྱབས་རྗེ་འཁྲུལ་ཞིག་རིན་པོ་ཆེ་གི་གི་གཙོ་བོ་བྱས་བྱས་ཨ་ནི་རྙིང་མའི་གི་གྲུབ་ཆེན་བླ་མ་ཀུན་བཟང་ཡེ་ཤེས་ལགས་ཡི་ཁོང་གི་གི་ཨ་ནི་སྐུ་སྐྱེ་ཡིན་པ་འདུག་ཟེར་ནས་ངོས་འཛིན་ཐོག་མ་དེ་དུས་བྱུང་བ་རེད་ལ། ཨང་དེ་ཡིན་ཙང་ཨ་ནེ་ཁོ་རང་གི་གི་སྔ་མ་ག་ཟེར་སྒྲུབ་ཕུག་ཟེར་ནང་མི་འདུག་སྒོམ་རྒྱག་ས་ད་ལྟ་ལ་འུ་རྡོ་ལ་འུ་རྡོ་ཕུག་ཟེར་ལ་ཞེ་ད་ལྟ་ཡོད་རེད་ཨོ་ད་བྱས་ཙང་རིན་པོ་ཆེ་སོ་སོ་ཕ་ཡུལ་ལ་ད་སྐྱབས་རྗེ་བླ་མ་ཡེ་ཤེས་དང་བླ་མ་བཟོད་པ་རིན་པོ་ཆེ་གཉིས་ཆ་ཨ་ནེ་དྲུག་ཅུ་རེ་དགུ་ལོ་ལ་ཕ་གི་ཤར་ཁུམ་བུ་ལ་ཡང་ཕ་མཉམ་དུ་ལ་དེ་བལ་ཡུལ་མཆོད་རྟེན་མཇལ་དང་མཉམ་དུ་བྱས་བྱས་ཕ་ཕེབས་ཨ་ནེ་ཕ་གི་ཕེབས་ཚར་གཞུག་ལ་ཕ་གི་ཨ་ནི་ཕ་གི་ཡུལ་མི་དེ་ཚོས་ཀྱིས་ཨ་ནི་རིན་པོ་ཆེ་ལ་ད་དུ་དགོན་པ་དང། དགོན་པ་ཅིག་བརྒྱབ་ཐུབ་ན་ཡག་པོ་འདུག་དེ་ནས་ད་བྲག་ཕུག་ཅིག་མ་གཏོགས་མེད་ཡིན་ཙང་དགོན་པ་ཅིག་བརྒྱབ་ཐུབ་ན་ཡག་པོ་འདུག་ཁོ་རང་ཚོས་ཀྱིས་ཅིག་ཞུ་དུས་ཙམ་པ་ལ། དེ་ནས་སྐྱབས་རྗེ་བཟོད་པ་རིན་པོ་ཆེ་ཀྱིས་ཐང་ཤོག་པོ་རང་ད་དགོན་པ་རང་ཟེར་ན་དེའི་ཚབ་ལ་ཀྱང། གནའ་དེང་གཉིས་ཆ་གི་གི་ད་སློབ་གཉེར་རྒྱག་སའི་ལྟེ་གནས་ཅིག་ཚུགས་ཐུབ་ན་ཡག་པོ་འདུག་གསུངས་རྗེས། ཨ་ནེ་ཅིག་ཐང་ཤོག་ཅིག་དེའི་སྐབས་ལ་རིན་པོ་ཆེ་ཀྱི་སློབ་མ

སློབ་སྦྱོང་བྱེད་སའི་ལྟེ་གནས་ཕལ་ཆེར་དང་པོ་དེ་ཕལ་ཆེར་ཕལ་ཆེར་ད་དེ་ནས་ཆགས་ཀྱི་མེད་འགྲོ་བསམ་གྱི་འདུག་དེ་ནས་ཆགས་ཀྱི་མེད་འགྲོ་བསམ་སོགས་འདུག། ལགས་སོ། ད་ལྟ་རིན་པོ་ཆེ་གི་ད་མཛད་པ་ཧ་ལས་པའི་རླབས་ཆེན་པོ་བསྐྱོང་གནང་ཡོད་རེད་རྒྱལ་ཁབ་སུམ་ཅུ་སོ་དྲུག་ཙམ་གི་ནང་ལོགས་ལ་ད་ཆོས་ཚོགས་དེ་འདྲ་ཡོད་རེད་དེ་བྱེད་དུས་ཅིག་རིན་པོ་ཆེ་གི་ཅིག་ལྟེ་གནས་འདྲ་པོ་ཅིག་གཙོ་བོ་དེ་ག་རེ་རེད་ད་ཅིག་སིང་ག་པུ་དང་ཡང་ཅིག་རྒྱ་རིགས་དད་ལྡན་པ་དེ་འདྲ་མང་པོ་ཅིག་ཡོད་ས་རེད་པ་ལགས་ཆོས་ཚོགས་དེ་ཚོ་ནང་གི་ཡང་ཅིག་ཆོས་ཚོགས་དེ་གི་ཨ་མ་ལས་ཁུངས་ཨ་མ་འདྲ་པོ་དེ

སྐྱབས་རྗེ་མཁན་རིན་པོ་ཆེ་དང་དེ་ཚོས་གཙོས་པའི་གི་ད་ཚང་མ་གིས་ད་ནི་དེ་བརྟན་བཞུགས་དང་དེ་ཚོ་མུ་མཐུད་ནས་ད་ག་རང་ཆ་ཤས་སྔོན་ལ་བཏིང་བ་ནང་བཞིན་བྱེད་ཐུགས་ནས་ཆ་ཤས་དེ་ག་ས་བརྟན་བཞུགས་འབུལ་ཡག་དང་དེ་འདྲའི་སྐོར་ལ་ཐུགས་ནས་ད་ཆ་ཤས་དེ་ཐུགས་སུ་འགྲོ་བསྡད་ཡོད་རེད་ཟེར་ཞུ་རྒྱུ་ཡིན་ནམ། ཨོ་ལགས་སོ། ད་ལྟ་ཅིག། རིན་པོ་ཆེ་བླ་མ་བཟོད་པ་རིན་པོ་ཆེ་དམ་པ་ཁོང་གིས་ད་ལྟ་ཅིག།

ལགས་སོ། བླ་མ་བཟོད་པ་རིན་པོ་ཆེ་དམ་པ་ཁོང་གིས་ཡང་ཅིག་དགོན་སྡེ་ཁག་དེ་ཚོ་ལ་དཀའ་ངལ་ག་རེ་འཕྲད་ཀྱི་ཡོད་ན་དེ་ཚོ་ཚང་མ་གི་ཡང་ཅིག་ཞུ་ས་འདྲ་པོ་ཅིག་ཨོ་བླ་མ་བཟོད་པ་རིན་པོ་ཆེ་ལ་ཅིག་ཡིན་ས་རེད་ཨ་ནི་ཅིག་དཔལ་འབྱོར་གི་རོགས་ཚོགས་དང་དེ་འདྲ་ལ་སོགས་པ། ད་ད་ལྟའི་སྐབས་སུ་བླ་མ་བཟོད་པ་རིན་པོ་ཆེ་དམ་པ་དགོན་པ་ལ་ཞིང་ལ་ཕེབས་ཚར་དུས་ཨ་ནི་ཁོང་རང་གི་ཅིག་ཅིག་ཕྱག་ལས་དེ་ཟེར་ན་རེད་ཨ་ནི་འགན་དེ་གཙོ་བོ་འདྲ་པོ་ཅིག་ད་ལྟ་ཡང་ཅིག་ཚོགས་པ་གི་ངོས་ནས་ཀྱི་མི་ཅིག་བསྐོས་བཞག་པ་འདྲ་པོ་དང་འདི་བྱེད་ཀྱི་ཡོད་པ་དེ་འདྲ་གི་ཡོད་རེད་པས། ནོ། ད་དེ་རེད། ད་གི་ད་ད་ན་ལོ་སོ་བ་ན་ཞིག་བྱས་བྱས། ད་རིན་པོ་ཆེ་གི་དེ་དགོན་པ་གྲ་ཚང་དང་དེ་ཚོ་གཅིག་པོ་མ་རེད་ད་ང་ཚོ་གཅིག་གི་གཞིས་ཆགས་ཁག་དེ་ཚོ་ཡིན་པ་ཡིན་ན་འདྲ་ཨ་ནི་གཅིག་གི་ང་ཚོ་ད་ད།

ད་སྔོན་མ་རིན་པོ་ཆེ་ད་ཅིག་ད་ལྟའི་ཆ་ལ་འདུག་ཟེར་ནས་མི་འདི་དང་འདི་ཟེར་ནས་ཅིག་མི་བྱེ་བྲག་པ་ཞིག་དེ་འདྲ་གི་བསྐོས་ཡོད་མ་རེད་དེ། ཡིན་ནའི་ད་རིན་པོ་ཆེ་ཀྱི་བཀའ་ནང་བཞིན་སྒྲུབ་ཡས་ཀྱི་ཀྱི་ད་ང་རང་ང་ཚོ་སློབ་མ་ཆ་ཚང་གི་ཀྱི་ད་ལས་འགན་ཞིག་ཆགས་ཀྱི་ཡོད་ཙང། སྔོན་མ་སྔོན་མ་ལས་ལྷག་མ་བྱུང་པ་ཡིན་ན་དེ་ཆག་གི་མ་རེད་བསམ་དེ་ཆག་གི་མ་རེད་བསམ་གྱི་འདུག་ཟེར་དེ་ཞུ་ཡས་ཡིན་ནམ། ལགས་སོ། ད་ལྟ་ཀྱི་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ད་ཀྱི་གནས་ཡིན་དེ་འདྲའི་བརྒྱུད་ལམ་ཁག་ལ་ཀྱི་གསར་འགྱུར་ལྡོག་ཕྱོགས་དེ་འདྲའི་ཆེ་བའི་གནས་ཚུལ་ཅིག་བྱུང་ཡོད་རེད་ཕྱི་ཟླ་ཕྱི་ཟླ། བཞི་པའི་གི་ཚེས་བཅུ་ཉིན་དེ་འདྲའི་འདྲ་པོ་ཅིག་རེད་ཤག་ཨ་ནི་ཁོང་རང་དགོངས་པ་རྫོགས་ཡ་དེ་ཕྱི་ཚེས་བཅུ་གསུམ་ཉིན་མོ་ལ་རེད་ཤག་ཨ་ནི་དེ་དང་འབྲེལ་ཐོག་ལ་ཁོང་རང་གི་མཁྱེན་རྟོགས་ཡོད་པ་འདྲ་པོ་ད་སྐབས་དེ་དུས་ཡང་ཅིག

ཁོ་བོ་སེམས་ཅན་སྦྱངས་ཐུབ་པའི་བཟོ་འདྲ་ཅིག་ཡོད་དེ་ངས་བཟོ་འདྲ་ཅིག། དེ་འདྲ་ཅིག་འདུག་ཨ་དེ་གང་ལ་ད་ལྟ་དེ་ང་ཚོ། དེ། course ལ་བྱས་ཏེ་ཕྱི་རྒྱལ་ཁག་དེ་ཚོ་ལ། ཆོས་བཤད་ཀྱི་དེ་ང་ཚོ course ཞིག་དེ་ཚོགས་འགྲོ་བཞིན་པ་དེ་ཞིག་ཆགས་བསྡད་ཡོད་ཙང། ཨ་ནི། དེ་སྐབས་ལ། ལམ་སང་ཁོ་རང་ད་ལྟ། ཕལ་ཆེར། ད་ལྟ་དེ་གནས་ཚུལ་དེ་གསལ་བོ་ཅིག་གསལ་བོ་ཅིག་ཟེར་ན་ད་ཕལ་ཆེར་མཁྱེན་རྟོགས་ཅིག་བྱུང། ཡོད་མེད་ད་ལྟ་ང་ཚོ་ད། ཕལ་ཆེར་བྱུང་ཡོད་ན་ཨ་ཡོད་ན་བསམ་བསམ་འདྲ་ཞིག་འདུག། ཡིན་ནའི་ཡོད་མ་རེད་ཟེར་ནའི་ད་ལྟ་ཅི་ཐུབ་བཤད་ཞུ་ཐུབ་ཡས་ཅིག་གི་མི་འདུག་ལ། ད་ནི་དེ་ག་ནང་བཞིན་ད་ལྟ་ང་ཚོ་རིན་པོ་ཆེ་གི་གི་ད་སློབ་མ། ཅིག་གི་ད་ལྟ་བོད་སྐད་མཁྱེན་བསྡད་མཁན་གི་སློབ་མ་ད་ཡང་ཅིག་ད་མང་པོ་ཅིག་ད་ཕལ་ཆེ་བ་ད་མང་པོ་ཅིག་ད་དབྱིན་ཇི་རེད་དེ་ག་ནང་བཞིན། ད་བོད་སྐད་མཁྱེན་བསྡད་མཁན་གི་སློབ་མ་ཡང་མང་པོ་ཅིག་ཡོད་རེད་ཨ་ནི་དེ་ཚོ་དེ་ཚོ་ཡིན་པ་ཡིན་ན་ཡང་ཨ་ནི་ཁ་སང། སྐྱབས་བཅོལ་ཁྱེར་མོ་ཅིག་གིས་དེ། ང་ཚོ་ཀོ་པན་སྐྱབས་རྗེ་མཁན་རིན་པོ་ཆེ་གིས་དེ་ཅིག་གསུང་གི་འདུག་ད་དེ་ངས་དེ་གླེང་སྟེགས་དེ་བརྒྱུད་བྱས་ཨ་ནི་དུ་མ་ཞུས་ཡོད་པ་ཡིན་ན་ཚང་མ་ཨ་ནི་ད་དེ་ང་ཚོ་བྱུང་རྐྱེན་དེ་འདྲ་ཅིག་ཡིད་སྐྱོ་བའི་གནས་ཚུལ་ཅིག་བྱུང་ཡོད་རེད་དེ་ཡིན་ནའི་ད་ང་ཚོ་སློབ་མ་ཚང་མས་ཀྱི་ད་ལྟ་ད་འདས་ཀྱི་དུས་རྐྱེན་དེའི་སྐབས་དེ་ལ་ཨ་ནི་ཁ་སང་སྐྱབས་རྗེ་རིན་པོ་ཆེ་གི་བཀའ་སློབ་ལམ་སྟོན་གནང་བ་ནང་བཞིན་ཞེ་ད་གར་ད་གར་དེ་ཚོ་འགྲུབ་ཐུབ་པ་ཅིག་བྱུང་བ་དང་དེ་འདྲ་ཅིག་བྱུང་སོང་ན

ལགས་སོ་ལགས་སོ་ལགས་ལགས་སོ་ལགས་སོ། ད་ད་དུང་དེ་ཁྱེད་ཀྱི་སྡོམ་གྱི་བྱས་པ་ན་བླ་མ་བཟོད་པ་རིན་པོ་ཆེ་དམ་པ་ཁོང་རང་གིས་ད་སྐུ་ཚེ་ཧྲིལ་པོ་ཅིག་གཞན་ཕན་གྱི་བདེ་དོན་གྱི་ཆེད་དུ་ཕྱག་ལས་དེ་འདྲས་གནང་ཡོད་རེད་ཅིག་མཛད་རྗེས་ཆེ་ཤོས་དེ་ཁྱེད་ཀྱིས་གཟིགས་པ་ཡིན་ན་ག་རེ་འདྲ་བོ་ཅིག་བརྩི་གི་ཡོད་ད་ཅིག་མཆོད་རྟེན་བཞེངས་ཡ་རེད་དགོན་པ་རྒྱག་ཡ་རེད་ཨ་ནི་སློབ་གཉེར་ཁང་རྒྱག་ཡིན་ན་རེད་ཨ་ནི་ནང་ཆོས་སྤེལ་ཡ་ཡིན་ན་རེད་སློབ་མ་བསྡུ་ཡ་ཡིན་ན་རེད་བསམ་གྱིས་མི་ཁྱབ་པ་ཅིག་དེ་འདྲས་ཅིག་གནང་ཡོད་རེད་ཁྱེད་ཀྱི་ད་ཅིག་མཛད་ཆེན་ཁག་ལ་ཅིག།

བྱས་ཡོང་དུས་ཙམ་པ་ལ་ད་རིན་པོ་ཆེ་མཆོག་གི་ད་མཛད་ཆེན་ཆེ་ཤོས་ཟེར་ལབ་དུས་ཙམ་པ་ལ་བོད་བརྒྱུད་ནང་བསྟན་དེ་ཕྱི་རྒྱལ་ཡུལ་གྲུ་ཁག་ལ་ས་ཕྲུག་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ནས་བཟུང་སྟེ་དྲུག་ཅུ་རེ་དགུ་ནས་བཟུང་ནས་ཧ་ལམ་ཧ་ལམ་ཕྱི་རྒྱལ་ཁག་ལ་ཆོས་ཚོགས་གཅིག་གཉིས་ཅིག་ཕན་ཆད་ཆོས་ཚོགས་གཅིག་གཉིས་གསུམ་ཅིག་མ་གཏོགས་ཅིག་ཕན་ཆད་མེད་རེད་མེད་རེད་དེ་ཡིན་ནའི་དུས་དེ་ནས་བཟུང་སྟེ་ད་ད་ལྟ་བར་ཆོས་ཚོགས་བརྒྱ་དང་དྲུག་ཅུ་ལྷག་ཙམ་ཅིག་འདུག་ས་ནས་ཁྱབ་སྤེལ་བཏང་ཐུབ་པ་དང་ཆོས་ཚོགས་བརྒྱ་དང་དྲུག་ཅུ་རེ་རེ་ནང་ལ་མི་སྟོང་ཕྲག་སྟོང་ཕྲག་མང་པོ་ཞིག་གིས་ད་དེ་ནས་བོད་བརྒྱུད་ནང་བསྟན་ལ་དེ་གོ་ཅིག་གོ་རྟོགས་ཡོང་བ་དང་ཨ་ནི་ཆོས་ཚོགས་དེ་ཚོའི་ནང་ལ་ཨ་ནི་ཁ་སང་ད་ཆོས་བཤད་བྱེད་མཁན་ཆོས་དགེ་བྱེད་མཁན་གྱི་ད་གདན་ས་ཁག་ནས་དགེ་བཤེས་དང་དེ་ཚོ་ཕ་དེ་ཚོ་ཅིག་ཕྱི་རྒྱལ་ཁག་ལ་ཕེབས་ཐུབ་ཡ་དང་ཨ་ནི་དེའི་བརྒྱུད་ནས་ཨ་ནི་ཡང་ང་ཚོ་གདན་ས་ཁག་དེ་ཚོ་ལ་ཡོད་པ་ཡིན་ན་ཡང

སྙིང་ལྷ་བ་འདི་ཐུགས་རྗེ་ཆེ་བཀའ་དྲིན་ཆེ་ཚང་མ་ལ་བཀའ་དྲིན་ཆེ། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ལ་རྒྱལ་སྤྱིའི་གསར་འགྱུར་གྱི་སྙིང་བསྡུས་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དབྱིན་ཡུལ་དང་ནོར་ཝེ། དན་མཱརཀ་དང་འཇར་མ་ནི་བཅས་ཡུ་རོབ་ཁུལ་གྱི་རྒྱལ་ཁབ་ཁག་བཞིའི་ནང་གི་འཚམས་གཟིགས་ཁག་དེ་རིང་ཕྱི་ཚེས་ཉི་ཤུ་གསུམ་ཉིན་ནས་དངོས་སུ་དབུ་འཛུགས་གནང་འདུག་ཐོག་མར་འདི་ཟླའི་ཚེས་ཉི་ཤུ་བཞི་ཉིན་སྲིད་སྐྱོང་མཆོག་གིས་མང་གཙོའི་གླེང་སྟེགས་ཞེས་པའི་ཐོག་བཀའ་སློབ་གནང་རྒྱུ་དང། དེའི་བརྗོད་གཞི་གཙོ་བོ་ནི་ལོ་བདུན་ཅུ་དོན་གཉིས་རིང་རྒྱ་ནག་གཞུང་གིས་བོད་ནང་མི་སེར་སྤེལ་ཡུལ་གྱི་བཙན་དབང་བྱས་ལུགས་སྐོར་ཡིན་འདུག་དེའི་ནང་དབྱིན་ཡུལ་གྱི་གྲོས་ཚོགས་ཀྱི་འཐུས་མི་གྲགས་ཅན་མང་པོ་ལྷན་ཞུགས་གནང་འཆར་འདུག། ཉེ་ཆར་བོད་མིའི་བླ་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་ལ་ལོག་འགྲེལ་གྱི་བརྙན་ཐུང་དུམ་བུ་ཞིག་གསར་འགྱུར་ཁག་ཅིག་དང་སྤྱི་ཚོགས་དྲ་ལམ་དུ་ཁྱབ་སྤེལ་བྱས་པའི་གནད་དོན་ཐད་ཨ་མ་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་དུ་བོད་མི་གཙོ་བོར་གྱུར་བའི་ཧི་མ་ལ་ཡའི་མང་ཚོགས་འདུ་འཛོམས་ཀྱིས་ཞི་བའི་ལས་འགུལ་སྤེལ་ཡོད་པ་རེད་འདུག་དེ་ཡང་ནིའུ་ཡོག་ནས་དེ་གའི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་པའི་གནས་ཚུལ་ནང། བོད་མི་དང་ཧི་མ་ལ་ཡའི་ནང་པའི་དད་ལྡན་པ་དང་འཛམ་གླིང་སྤྱི་ཡོངས་ནས་ཉེ་ཆར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་ལ་མཚན་ཤས་བཟོ་བའི་བརྙན་ཐུང་གསར་འགྱུར་དང་སྤྱི་ཚོགས་དྲ་ལམ་ཐོག་ཏུ་ཁྱབ་སྤེལ་བྱས་པའི་ཐད་ངོ་རྒོལ་བྱེད་བཞིན་ཡོད་པ་ལྟར་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་གཉིས་རེས་གཟའ་སྤེན་པའི་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་གི་རྒྱ་ནག་གཞུང་ཚབ་ཁང་གི་མདུན་དུ་ས་གནས་བོད་ཀྱི་གཞོན་ནུ་ཚོགས་པས་གོ་སྒྲིག་གནང་སྟེ་ངོ་རྒོལ་གོམ་བགྲོད་ཀྱི་ཞི་བའི་ལས་འགུལ་གཞི་རྒྱ་ཆེན་པོ་ཞིག་སྤེལ་ཡོད་པ་རེད། ངོ་རྒོལ་འབོད་ཚིག་ནང་རྒྱ་ནག་དམར་པོའི་གཞུང་གི་བསམ་སྦྱོར་ངན་པའི་བྱ་སྤྱོད་མཚམས་འཇོག་བྱ་དགོས་པ་དང་གསར་འགྱུར་བརྒྱུད་ལམ་གྱིས་གནས་ཚུལ་རྒྱུས་ལོན་བྱེད་དགོས་པ། གནས་ཚུལ་ནོར་འཁྲུལ་ཁྱབ་བསྒྲགས་བྱེད་པ་རྣམས་དག་བཅོས་བྱ་དགོས་པའི་འབོད་ཚིག་སྒྲོག་ཡོད་འདུག། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།